ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་དགུ་རེས་གཟའ་ལྷག་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་སེར་སྐྱ་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཡོ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་སྦེལ་ཇམ་གྱི་སྲིད་བློན་མཆོག་གཟའ་འཁོར་འདི་ནང་རྒྱ་ནག་ཏུ་འཚམས་འདྲིར་ཕེབས་སྐབས་རྒྱ་ནག་གཞུང་གིས་བོད་ཐོག་ལ་འཛིན་པའི་གདུག་རྩུབ་ཀྱི་སྲིད་བྱུས་ཐོག་ལ་ངེས་པར་དུ་གླེང་སློང་གནང་དགོས་པའི་འབོད་སྐུལ་ཞུས་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང།
དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། འབྲུག་ཡུལ་གྱི་སྲིད་བློན་ཟུར་པ་ཚེ་རིང་སྟོབས་རྒྱས་མཆོག་གིས་དབུ་ཁྲིད་པའི་འབྲུག་མི་སེར་ཚོགས་པས་འོས་བསྡུའི་རྒྱལ་ཁ་ཐོབ་འདུག་ལ། འབྲུག་གི་མི་མང་ཚོས་ཁོང་གིས་དབུ་ཁྲིད་པའི་སྲིད་གཞུང་གསར་པ་ཆབ་སྲིད་བརྟན་ལྷིང་དང་དཔལ་འབྱོར་བསྐྱར་གསོ་གནང་བའི་རེ་བ་ཞུ་བཞིན་ཡོད་པའི་ཐད་བློ་བརྟན་ཐེབས་རྩའི་ཡར་རྒྱས་ལས་གཞི་ཁང་གི་ཀརྨ་རྒྱ་མཚོ་ལགས་སུ་བཅར་འདྲི་ཕྱོགས་སྒྲིག་ཞུས་པ་ཞིག་དང། ཐེ་ཝན་དུ་རྒྱལ་ཁབ་འདྲ་མིན་གྱི་ཉམས་ཞིབ་པ་དང་མཁས་པ་སོགས་མི་གྲངས་བརྒྱ་ལྷག་ལྷན་འཛོམས་ཀྱིས་གངས་ལྗོངས་གླེང་སྟེགས་ཆེན་མོ་ཞེས་པའི་བགྲོ་གླེང་ཚོགས་གཏན་འཁེལ་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་དམིགས་བསལ་གནས་ཚུལ་ལེ་ཚན་ནང་བོད་དང་ཐའེ་ཝན་འགྲོ་བ་མིའི་ཐོབ་ཐང་གི་འབྲེལ་མཐུད་ཁང་གི་དྲུང་ཆེ་དང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་སུ་ཉེ་ཆར་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི William Lai མཆོག་དང་མཇལ་འཕྲད་གནང་བའི་སྐོར་དང་བོད་དོན་ཐོག་ཆབ་སྲིད་ཚོགས་པ་སུས་རྒྱབ་སྐྱོར་ཆེ་བ་ཡོད་མེད་སོགས་ཀྱི་གནད་དོན་འབྲེལ་བའི་སྐོར་ཞིག་དང། མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནང་ཆོས་འབྲེལ་སོགས་ཀྱི་རླབས་ཆེན་མཛད་འཕྲིན་བསྐྱངས་དང་བསྐྱངས་བཞིན་པ་དང་བསྟུན་ནས་ལ་དྭགས་མངའ་རིས་ནང་པའི་རིག་གཞུང་སློབ་གཉེར་ཁང་གིས་བྱམས་ཆེན་སྨོན་ལམ་ཆེན་མོ་གོ་སྒྲིག་ཞུས་པ་མ་ཟད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་ཆེད། སྒྲོལ་མ་འབུམ་ཐེར་གསོག་སྒྲུབ་གནང་བ་སོགས་སྐོར་ལ་དགེ་བཤེས་ཚེ་དབང་རྡོ་རྗེ་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་གསར་འགྱུར་ཁག་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་རྒྱུ་ཡིན། སྦེལ་ཇམ་གྱི་སྲིད་བློན་མཆོག་རྒྱ་ནག་ཏུ་འཚམས་འདྲིར་ཕེབས་སྐབས་རྒྱ་ནག་གཞུང་གིས་བོད་ཐོག་ལ་འཛིན་པའི་གདུག་རྩུབ་ཀྱི་སྲིད་བྱུས་ཐོག་ལ་ངེས་པར་དུ་གླེང་སློང་གནང་དགོས་པའི་འབོད་སྐུལ་ཞུས་འདུག་དེ་ཡང་ཡོ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་སྦེལ་ཇམ་གྱི་སྲིད་བློན་སྐུ་ཞབས་ཨ་ལེག་ཛན་ཌར་མཆོག་གཟའ་འཁོར་དེར་རྒྱ་ནག་ཏུ་འཚམས་འདྲིར་ཕེབས་སྐབས་རྒྱ་ནག་གཞུང་གིས་བོད་ནང་བོད་མིའི་ཐོག་ལ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་སོགས་མི་ཆོས་མེད་པའི་སྲིད་བྱུས་དང་ཁོར་ཡུག་སོགས་ལ་གཏོར་ཚབས་ཅན་གྱི་སྲིད་བྱུས་ལག་བསྟར་བྱེད་པ་དེ་དག་ལ་ངེས་པར་དུ་གླེང་སློང་གནང་དགོས་པའི་འབོད་སྐུལ་ཞུས་ཡོད་པ་རེད། སྦེལ་ཇམ་གྱི་སྲིད་བློན་མཆོག་གིས་རྒྱ་ནག་ནི་ད་ཡོད་ཀྱི་དམངས་གཙོའི་དགྲ་བོ་ཡིན་པ་གསུངས་མྱོང་ཡོད་པའི་སྐོར་ཡང་ཡོ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཡོ་རོབ་ཀྱི་སྲིད་བྱུས་འགན་འཛིན་སྐུ་ཞབས་ཝེན་སིན་མི་ཏིན་ཞུ་བས་དྲན་སྐུལ་གནང་ཡོད་པ་རེད། ད་དུང་དེང་སྐབས་རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་ངོ་བོ་རྩ་མེད་བཟོ་ཐབས་བྱེད་བཞིན་པའི་ཉེ་ཆར་ཐོན་པའི་གནས་ཚུལ་གསལ་པོ་ཡིན་ཞིང་དེར་བརྟེན་རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་རིག་གཞུང་རྩ་མེད་བཟོ་བའི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་གནས་སྟངས་ལ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་བློ་འཚབ་ཧ་ཅང་ཆེན་པོ་ཡོད་པའི་སྐོར་གསུངས་ཡོད་ལ། རིང་མིན་སྦེལ་ཇམ་གྱི་སྲིད་བློན་རྒྱ་ནག་ཏུ་འཚམས་འདྲིར་ཕེབས་རྒྱུ་ཡིན་པའི་ཐོག་ནས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གོ་སྐབས་འདི་བཟུང་ནས་རྒྱ་ནག་གཞུང་གིས་བོད་ནང་གི་བོད་ཕྲུག་རྣམས་ཕ་མ་དང་ནང་མི་རྣམས་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གོ་སྐབས་འདི་བཟུང་ནས་རྒྱ་ནག་གཞུང་གིས་བོད་ནང་གི་བོད་ཕྲུག་རྣམས་ཕ་མ་དང་ནང་མི་རྣམས་དང་བཙན་ཤེད་ཀྱིས་ཁ་བྲལ་བཏང་བ་དང་དེ་བཞིན་བོད་མིའི་སྐད་ཡིག་དང་རིག་གཞུང་དང་འབྲེལ་བ་མེད་པ་བཟོ་ཐབས་ཀྱི་ཆེད་དུ་གཏན་འཇགས་སློབ་གྲྭར་བཙན་ཤེད་ཀྱིས་བཞག་པའི་གནས་སྟངས་དང་བོད་ཀྱི་འབྲོག་པ་རྣམས་གནས་སྤོ་རུ་བཅུག་པའི་སྲིད་བྱུས་དང། ད་དུང་རྒྱ་ནག་གཞུང་གིས་བོད་ཅེས་པའི་མིང་ཚིག་ཞི་ཙང་ཟེར་བའི་རྒྱ་སྐད་དུ་མིང་བསྒྱུར་བྱེད་ཐབས་བྱེད་པའི་སྲིད་བྱུས་སོགས་དེང་སྐབས་བོད་ནང་དུ་ལག་བསྟར་བྱེད་པའི་རྒྱ་ནག་གཞུང་གི་སྲིད་བྱུས་དེ་རྣམས་སྲིད་བློན་མཆོག་གིས་ཐུགས་སྣང་ཡོང་བའི་འབད་བརྩོན་ཞུས་ཡོད་པ་རེད། སྦེལ་ཇམ་ནི་ཡོ་རོབ་མཉམ་འབྲེལ་ལྷན་ཚོགས་ཀྱི་རེས་སྐོར་ཚོགས་གཙོའི་ཐུགས་འགན་བཞེས་བཞིན་པར་བརྟེན་ནས་རྒྱ་ནག་གཞུང་གིས་རྒྱལ་སྤྱིའི་ཁྲིམས་ལུགས་དང་འགལ་འཛོལ་ཆེ་བའི་བྱ་སྤྱོད་དེ་དག་ཐོག་འགན་འཁྲི་འཁུར་དགོས་པའི་ཐད་ལ་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཚོགས་གཙོའི་ངོ་བོ་ཐོག་ནས་འགན་དབང་ཡོད་པའི་སྐོར་བཀོད་འདུག།
ཉེ་ཆར་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་ས་རུ་ལྗོངས་ཡོངས་ཀྱི་ཆོས་ལུགས་ལས་རིགས་ཀྱི་འཐུས་མིའི་བཞུགས་མོལ་ཚོགས་འདུ་ཞིག་འཚོགས་ཡོད་པ་དེ་གཙོ་བོ་གྲྭ་བཙུན་དང་དད་ལྡན་མང་ཚོགས་རྣམས་ལ་རྒྱ་ནག་དམར་ཤོག་ཚོགས་པའི་བཀའ་གང་ཡིན་རུང་བརྩི་བཀུར་དང་གུས་བརྩི་བྱེད་དགོས་པའི་བརྡ་བཏང་བ་ཞིག་ཡིན་པ་རྒྱ་ནག་གི་སྲིད་བྱུས་ཉམས་ཞིབ་པ་དང་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།

དེ་མི་འགྲུབ་ཡ་དེའི་ཉེན་ཆགས་སུ་འགྲོ། དེ་ནས་རིམ་བཞིན་ཅི་ནས་ཆོས་ལུགས་ལ་ནུས་པ་མེད་པ་དང་ཆོས་ལུགས་སྤྱི་ཚོགས་ནང་ལ་ནུས་པ་མེད་པ་དེ་འདྲ་བཟོས། དེས་ད་རྒྱ་ནག་དམར་ཤོག་གཞུང་གི་དམིགས་ཡུལ་རྡོག་རྡོག་དེ་རེད་དེ་འདིའི་སྒང་ལ་ད་རེས་ལས་དོན་ཚོགས་འདུ་གི་ནང་ནས་ཆ་རྐྱེན་འདོན་རྒྱུ་དེ་ཚོ་ཚང་མ་དམིགས་ཡུལ་དེ་རང་སྒྲུབ་ཡ་གི་ཆེད་དུ་ཨ་ནི་ད་རེ་བ་འདོན་དགོས་ཡོད་ཡ་དང་ཨ་ནི་དམིགས་ཡུལ་སྒྲུབ་དགོས་ཡ་སོགས་པ་དེ་ཚང་མ་ཨ་ནི་མཐའ་མཇུག་གི་སླེབས་ས་དེ་དེ་རེད་ཞེས། རྒྱ་ནག་དམར་ཤོག་ཚོགས་པས་འགོ་ཁྲིད་བྱེད་པའི་ཚོགས་འདུ་འདི་ཡང་ཟླ་བ་འདིའི་ཚེས་ལྔ་རེས་གཟའ་པ་སངས་ཉིན་འཚོགས་པ་ཞིག་ཡིན་པ་དང་ཚོགས་འདུའི་ཐོག་རྒྱ་ནག་གཞུང་གིས་མེས་རྒྱལ་གཅིག་གྱུར་དང་མི་རིགས་མཐུན་སྒྲིལ་སྤྱི་ཚོགས་བརྟན་ལྷིང་རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་སྦྱོང་བར་ཤུགས་སྣོན་བརྒྱབ་པ་དང་ཆོས་ལུགས་ལས་རྒྱལ་ཁབ་གཅེས་དགོས་པ་སོགས་བརྗོད་ཡོད་པ་རེད། འདིའི་ཐད་སངས་རྒྱས་སྐྱབས་ལགས་ཀྱིས་གསུངས་དོན། ཨོ་རེད་ད་རྒྱ་ནག་དམར་ཤོག་གཞུང་གི་དམིགས་ཡུལ་དེ་གསལ་པོ་རེད་ཁོ་རང་ལ་མཚོན་ན་གལ་ཆེ་ཤོས་དེ་ག་རེ་ཆགས་ཀྱི་ཡོད་ན་མི་མང་གི་སྐྱིད་སྡུག་ཆགས་ཀྱི་ཡོད་པ་མ་རེད་ཆོས་ལུགས་ཀྱི་འཕེལ་རྒྱས་དང་ཆོས་ལུགས་ཀྱི་མ་འོངས་པའི་མདུན་ལམ་ལ་སོགས་པ་གཅིག་ཆགས་ཀྱི་ཡོད་པ་མ་རེད་ཁོ་རང་གི་དམིགས་ཡུལ་དང་ཁོ་རང་ལ་གལ་ཆེན་ཡིན་པ་དེ་ནི་རྒྱལ་ཁབ། ད་རྒྱལ་ཁབ་ཟེར་ན་མ་གཞི་ནས་རྡོག་རྡོག་དེ་དམར་ཤོག་གི་སྲིད་དབང་དེ་གལ་ཆེན་པོ་ད་ཆེ་ཤོས་དེ་གལ་ཆེན་པོ་ཆེ་ཤོས་དེ་ཨ་ནི་ཁོ་སྲིད་དབང་དབང་འཛིན་ཁོ་རང་གི་དབང་ཆ་དེ་ཆགས་པ་རེད་དེ་འདིའི་སྒང་ལ་ད་ཁོ་རང་གི་དབང་ཆ་དེ་ལ་རྒྱབ་སྐྱོར་བྱེད་ཡག་དང་དེ་གལ་ཆེན་པོ་ཡིན་ཡ་སྟོན་ཡག་ཆེད་དུ་དེ་ཁ་གཡར་ས་དེ་དེ་རྒྱལ་ཁབ་དང་མི་རིགས་ཟེར་ཀྲུང་ཧྭ་མི་རིགས་ཟེར་ཡ་དེ་འདྲ་ལ་ཁ་གཡར་ནས་ཆོས་ལུགས་ཀྱིས་ཨ་ནི་རྡོག་རྡོག་ཁོ་རང་གི་སྲིད་དབང་ལ་ཞབས་ཞུ་བྱེད་ཡ་དེ་དང་ཁོ་ལ་རམ་འདེགས་བྱེད་ཡ་ཁོ་རང་གི་དབང་སྒྱུར་ལ་རོགས་པ་བྱེད་དགོས་ཡ་ཁོ་རང་གི་དབང་སྒྱུར་གྱི་སྐད་ཆ་ཉན་དགོས་ཡ་དེ་ད་ཁོ་རྦད་དེ་དམིགས་ཡུལ་གནད་འགག་དེ་གཙོ་བོ་ཡིན་པ་ཨ་ནི་ཁོ་ཚོགས་འདུ་ལས་དོན་ཆོས་ལུགས་དང་འབྲེལ་བའི་ལས་དོན་ཚོགས་འདུ་ག་རེ་ཡིན་ན་ཨ་ནི་ནང་ལ་ག་དུས་ཡིན་ན་ཐོན་སྡོད་ཡ་དེ་དེ་རེད། ཨ་རི་གྲོས་ཚོགས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་ཉིས་སྟོང་ཉི་ཤུ་རྩ་གཉིས་ནས་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་ལོ་འཁོར་སྙན་ཐོ་འདོན་སྤེལ་གནང་བའི་ནང། ཨ་རི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ངོས་ནས་རྒྱལ་ཁབ་ཁག་ཉི་ཤུ་རྩ་བརྒྱད་ནང་ཆོས་དད་རང་དབང་རྩིས་མེད་རྡོག་རོལ་བཏང་བའི་བྱ་སྤྱོད་དང་གནས་སྟངས་ལ་ལྟ་ཞིབ་གནང་བའི་རྗེས་རྒྱ་ནག་དེ་བཞིན་ལོ་ངོ་ཉི་ཤུ་རྩ་བཞི་རིང་ཆོས་དད་རང་དབང་སྡུག་ཤོས་ཀྱི་མིང་ཐོའི་ནང་ཚུད་ཡོད་པའི་སྐོར་འཁོད་ཡོད་འདུག། རྒྱ་ནག་གཞུང་གིས་ཧོང་ཀོང་ནང་གི་རང་དབང་ཉམས་རྒུད་དུ་གཏོང་བཞིན་པར་བརྟེན་ནས་ཐེ་ཝན་ནང་དུ་ཡོད་པའི་ཧོང་ཀོང་བ་ཚོས་ཐེ་ཝན་གཞུང་འཛིན་དམངས་གཙོ་ཡར་རྒྱས་ཚོགས་པར་མཐའ་གཅིག་ཏུ་རྒྱབ་སྐྱོར་ཡོད་པ་རེད་འདུག། དེ་ཡང་ཐེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འོས་བསྡུ་ཆེན་མོ་དུས་ཚོད་སླེབས་ལ་ཉེ་བ་ལྟར་ཐེ་ཝན་ནང་དུ་ཧོང་ཀོང་བ་གཞིས་ཆགས་མཁན་མང་པོ་ཡོད་པ་ཚོས་ཧོང་ཀོང་ནང་དུ་དམངས་ཀྱི་རང་དབང་ཉམས་རྒུད་དུ་འགྲོ་བའི་གནས་སྟངས་མིག་མཐོང་བྱུང་སྟེ་ཧོང་ཀོང་བ་མི་དམངས་དེ་དག་གིས་ཐེ་ཝན་གཞུང་འཛིན་དམངས་གཙོ་ཡར་རྒྱས་ཚོགས་པར་རྒྱབ་སྐྱོར་བྱེད་བཞིན་པ་རེད་འདུག་དེ་ནི་རྒྱ་ནག་གཞུང་དང་ཆབ་སྲིད་ལྟ་བ་མི་མཐུན་མཁན་ཧོང་ཀོང་མི་དམངས་ཀྱི་ཐོག་ལ་རྒྱ་ནག་གཞུང་གིས་དྲག་གནོན་བྱེད་པ་དེ་ཡིས་ཐེ་ཝན་ནང་དུ་གཞིས་སྤོས་བྱས་པའི་ཧོང་ཀོང་མི་དམངས་ནས

གཤམ་ལ་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན།
ཨ་རིའི་མཚོ་དམག་གྲུ་གཟིངས་ཀྱི་ལས་བྱེད་པ་ཝུན་ཧང་ངམ Thomas Zhao ཟེར་བ་ཞིག་གིས་ཨ་རིའི་གསང་བ་དམག་དོན་གནས་ཚུལ་གྱི་པར་རིས་ཁག་ཅིག་རྒྱ་ནག་གི་གསང་བའི་ལས་བྱེད་པ་གཅིག་གི་ལག་ནས་ཨ་སྒོར་ཁྲི་གཅིག་དང་ལྔ་སྟོང་ལྷག་བླངས་ནས་མཁོ་སྤྲོད་བྱས་ཡོད་པའི་ནག་ཉེས་ར་འཕྲོད་བྱུང་སྟེ་ཟླ་བ་དང་པོའི་ཚེས་བརྒྱད་རེས་གཟའ་ཟླ་བའི་ཉིན Thomas Zhao ལ་ཟླ་བ་ཉི་ཤུ་རྩ་བདུན་རིང་བཙོན་འཇུག་ཁྲིམས་ཐག་བཅད་འདུག Thomas Zhao ནི་མངའ་སྡེ California ཡི Ventura མཚོ་དམག་དམག་སྒར་གྱི་ལས་བྱེད་པ་ཞིག་ཡིན་པ་དང་ཁོ་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་པའི་ནང་ཨ་རིའི་དམག་དཔུང་གིས་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་དམག་སྦྱོང་བྱེད་པའི་འཆར་འགོད་དང་དམག་དོན་བཀོད་འདོམས་གློག་གི་འཆར་འགོད་དང་ཉི་ཧོང་གི་ཨོ་ཁི་ན་ཝ་མངའ་སྡེ་ཡི་ཨ་རིའི་དམག་སྒར་གྱི་ཕྱོགས་སྟོན་སྒྲིག་འཛུགས་ཀྱི་འཆར་འགོད་བཅས་རྒྱ་ནག་གི་གསང་བའི་མི་སྣ་ཞིག་ལ་བཏང་བའི་ཁས་ལེན་བྱས་ཡོད་ཀྱང། ཟླ་འདིའི་ཚེས་དགུ་རེས་གཟའ་མིག་དམར་ཉིན་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་གིས་གསར་འགྱུར་བརྒྱུད་ལམ་ཁག་ལ་གནས་ཚུལ་ཞིབ་ཕྲ་ཤེས་རྟོགས་མེད་ཚུལ་བཤད་པ་དང་ཨ་རིའི་ཕྱོགས་ནས་རྒྱ་ནག་སོ་པ་ཞེས་རྫུན་གཏམ་ཡང་ཡང་སྤེལ་གྱི་ཡོད་ཀྱང་རྒྱ་ནག་ལ་ངོ་ལོག་ཟིང་འཁྲུག་སློང་རྒྱུའི་གསང་ཞིབ་ཀྱི་ལས་དོན་རྒྱ་ཆེན་པོ་ཞིག་འགོ་འཛུགས་བྱེད་རྒྱུ་ཡིན་པའི་ཡོངས་གྲགས་གསལ་བསྒྲགས་བྱེད་ཀྱི་ཡོད་པ་དེ་ནི་ཉིན་སྲིབ་ཡིན་ཚུལ་བརྗོད་ཡོད་པ་རེད་འདུག་ཉེ་བའི་ལོ་ཤས་ནང་རྒྱལ་ཁབ་ཀྱི་བདེ་འཇགས་དང་ཚོང་ལས་བཀག་སྡོམ། Covid ནད་ཡམས། ཐའེ་ཝན་སོགས་ཐེ་བའི་གནད་དོན་སྣ་ཚོགས་ཀྱི་ཐོག་ནས་ཨ་རི་དང་རྒྱ་ནག་གཉིས་ཀྱི་འབྲེལ་ལམ་ཛ་དྲག་ཇེ་ཆེར་ཕྱིན་ཡོད་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ནང་གྲོང་ཁྱེར་སན་ཧྥ་རན་སི་སི་ཀོ་རུ་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་དང་ཨ་རིའི་སྲིད་འཛིན་ཇོ་བྷའེ་རྡན་གཉིས་ཀྱི་བར་ལ་ཚོགས་འདུ་ཞིག་འཚོགས་ཡོད་པ་དེས་རྒྱ་ནག་དང་ཨ་རིའི་བར་བྱུང་བའི་ཛ་དྲག་གི་གནས་སྟངས་དེ་ཞི་འཇམ་དུ་གཏོང་བར་ཕན་ཐོགས་ཡོད་པ་ཡོངས་ཁྱབ་བྱུང་ཡོད་པ་རེད། ཐའེ་ཝན་གྱི་འོས་བསྡུ་ཆེན་མོའི་དུས་ཚོད་ཟིན་འགྲོར་ཡོད་པའི་སྔ་ནུབ་ཏུ་རྒྱ་ནག་གཞུང་གིས་མཁའ་དབྱིངས་སུ་མིས་བཟོས་སྲུང་སྐར་བཏང་བའི་བྱ་སྤྱོད་སྤེལ་བའི་རྐྱེན་གྱིས་ཐའེ་ཝན་གཞུང་གིས་མང་ཚོགས་ལ་དོགས་ཟོན་གྱི་ཉེན་བརྡ་བཏང་ཡོད་པ་རེད་འདུག། དེ་ཡང་ཐེ་ཝན་གྱི་སྲིད་འཛིན་འོས་བསྡུ་བྱེད་པ་ཉིན་འགའ་ཤས་ལས་མེད་པའི་སྐབས་དེར་རྒྱ་ནག་གཞུང་གིས་རྒྱ་ནག་ལྷོ་ཕྱོགས་མཁའ་དབྱིངས་སུ་མིས་བཟོས་སྲུང་སྐར་འཕུར་སྐྱོད་བྱས་པའི་དོན་རྐྱེན་ཐོན་པའི་རྗེས་ཐེ་ཝན་གཞུང་གིས་ཐེ་ཝན་རྒྱལ་ཡོངས་ཀྱི་མཁའ་དབྱིངས་སུ་དོགས་ཟོན་བྱ་དགོས་པའི་བཀོད་ཁྱབ་བཏང་ཡོད་པ་རེད། དེ་ནི་ལག་འཁྱེར་ཁ་པར་བེད་སྤྱོད་བྱེད་མཁན་གྱི་ཐེ་ཝན་མི་མང་ཚོར་སོ་སོ་རང་ཉིད་ཀྱི་བདེ་འཇགས་ལ་དོགས་ཟོན་བྱ་དགོས་པའི་གཞུང་གི་ལན་འཇོག་ཞིག་ཡོད་པ་དང་དེ་ནི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་རེས་གཟའ་སྤེན་པའི་ཉིན་ཐེ་ཝན་གྱི་སྲིད་འཛིན་འོས་བསྡུ་དང་གྲོས་ཚོགས་འོས་བསྡུའི་དུས་ཚོད་འཁེལ་གྱི་ཡོད་པ་རེད། རྒྱ་ནག་གཞུང་གིས་ཐེ་ཝན་ནི་རྒྱ་ནག་གི་མངའ་འོག་ས་ཁོངས་ཤིག་ཡིན་པ་དུས་ཡུན་རིང་པོ་ནས་བཤད་བཞིན་ཡོད་ཀྱང་རྒྱ་ནག་གཞུང་གིས་ཐེ་ཝན་གྱི་འོས་བསྡུར་ཐེ་བྱུས་བྱེད་པའི་བྱ་སྤྱོད་ལ་སྐྱོན་བརྗོད་ཕོག་བཞིན་ཡོད་པ་རེད། དམངས་གཙོའི་ལམ་ལུགས་ཀྱིས་སྐྱོང་བཞིན་པའི་ཐེ་ཝན་དེ་བཞིན་མི་འབོར་ས་ཡ་ཉི་ཤུ་རྩ་གསུམ་ཡོད་པ་རྣམས་ནི་རྒྱ་ནག་དང་ཨ་མི་རི་ཀའི་བར་ལ་འཐབ་རྩོད་ཀྱི་ནང་གཙོ་གནད་ཞིག་ཡིན་ཞིང་གནས་ཚུལ་དབྱེ་ཞིབ་པས་ཐེ་ཝན་སྲིད་འཛིན་དང་གྲོས་ཚོགས་འོས་བསྡུ་དེ་ཡིས་ཨ་མི་རི་ཀ་དང་རྒྱ་ནག་གཞུང་བར་གྱི་འབྲེལ་བ་ཇི་ལྟར་ཆགས་མིན་གྱི་གནས་སྟངས་ཀྱི་ཁ་ཕྱོགས་ཤིག་ཆགས་རྒྱུ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ད་རེས་རྒྱ་ནག་གཞུང་གིས་མིས་བཟོས་སྲུང་སྐར་དེ་ནི་རྒྱ་ནག་ཟི་ཁྲོན་ཞིང་ཆེན་གྱི་ཤིའི་ཁྲང་མིས་བཟོས་སྲུང་སྐར་འཕེན་ཡུལ་ལྟེ་གནས་ཟེར་བ་ནས་ས་གནས་ཀྱི་ཆུ་ཚོད་བཅོ་ལྔ་དང་སྐར་ཆ་གསུམ་ཐོག་ལ་འཕེན་ཡོད་པའི་སྐོར་ཐེ་ཝན་གྱི་སྲུང་སྐྱོབ་ལྷན་ཁང་ནས་གསུངས་ཡོད་པ་དང་ཆབས་ཅིག་དོགས་ཟོན་གྱི་ཉེན་བརྡ་ཞིག་ནི་རྒྱ་ནག་གཞུང་གི་སི་སི་ཏི་བྷི་བརྙན་འཕྲིན་ཐོག་ལ་ཡང་མིས་བཟོས་སྲུང་སྐར Einstein ཟེར་བ་དེ་ནི་མཁའ་དབྱིངས་སུ་གཏོང་བའི་ལས་དོན་ཡོངས་སུ་ལམ་ལྷོང་བྱུང་ལུགས་རྒྱང་བསྲིངས་བྱས་ཡོད་པ་རེད་འདུག།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་དགུ་རེས་གཟའ་མིག་དམར་ཉིན་གསར་འགྱུར་བརྒྱུད་ལམ་ཁག་ནས་བརྗོད་དོན། འབྲུག་ཡུལ་གྱི་སྲིད་བློན་ཟུར་པ་ཚེ་རིང་སྟོབས་རྒྱས་ལགས་ཀྱི་ཚོགས་པ་མི་དམངས་དམངས་གཙོའི་ཚོགས་པར་འབྲུག་ཡུལ་རྒྱལ་ཡོངས་འོས་བསྡུའི་ནང་རྒྱལ་ཁ་ཐོབ་འདུག་རྒྱལ་ཁབ་ཀྱི་འཕེལ་རྒྱས་སླད་མི་དམངས་ཀྱི་སྤྱི་ཡོངས་བདེ་སྐྱིད་གལ་ཆེར་འཛིན་རྒྱུ་དེ་ནི་འབྲུག་ཡུལ་གྱི་དུས་ཡུན་རིང་པོའི་སྲིད་ཇུས་ཡིན་ཞིང། མི་དམངས་དང་དམིགས་བསལ་གྱི་གཞོན་སྐྱེས་ཚོ་ལས་མེད་ཀྱི་དཀའ་ངལ་འཕྲད་ཀྱི་ཡོད་སྟབས། འོས་འཕེན་པ་ཚོའི་སེམས་ནང་རྒྱལ་ཁབ་ཀྱི་དཔལ་འབྱོར་གོང་འཕེལ་དང་མང་ཚོགས་ཀྱི་བདེ་སྐྱིད་རྩ་འཛིན་བྱ་རྒྱུའི་སྲིད་བྱུས་གཉིས་བར་འདེམས་ཀ་བྱེད་མ་ཐུབ་པའི་བསམ་ཚུལ་ཤུགས་ཆེ་འབྱུང་གི་ཡོད་པ་རེད། འབྲུག་ཡུལ་གྱི་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་རྒྱལ་ཡོངས་གྲོས་ཚོགས་འཐུས་མིའི་འོས་བསྡུའི་ནང་སྲིད་བློན་ཟུར་པ་མི་དམངས་དམངས་གཙོའི་ཚོགས་པར་གྲོས་ཚོགས་འཐུས་མི་སུམ་ཅུའི་གདན་ཐོབ་ཀྱི་འོས་ཤོག་ཐོབ་ཡོད་པ་དང། དེ་འཕྲལ་འཐུས་མིའི་གདན་གྲངས་བཅུ་བདུན་འབྲུག་རྟེན་འབྲེལ་ཚོགས་པར་ཐོབ་འདུག། སྲིད་བློན་ཟུར་པ་ཚེ་རིང་སྟོབས་རྒྱལ་ལགས་ཀྱི་ཚོགས་པ་མི་དམངས་དམངས་གཙོ་ཚོགས་པར་འབྲུག་རྒྱལ་ཡོངས་གྲོས་ཚོགས་ནང་གི་འཐུས་མི་གྲངས་འབོར་སུམ་ཅུ་གཉིས་ཀྱི་འོས་ཐོབ་བྱུང་ཡོད་སྟབས་ཚེ་རིང་སྟོབས་རྒྱལ་ལགས་འབྲུག་ཡུལ་གྱི་སྲིད་བློན་ཐེངས་གཉིས་པ་དེ་གནང་སྲིད་པ་ཡིན་ལུགས་འབྲུག་གི་གསར་ལམ་ཁག་ནང་གནས་ཚུལ་བཀོད་འདུག་འོས་བསྡུ་མཐའ་མའི་གྲུབ་འབྲས་ཚེས་བཅུ་རེས་གཟའ་ལྷག་པའི་ཉིན་འབྲུག་ཡུལ་གྱི་དབུས་འོས་བསྡུ་ལྷན་ཁང་གིས་གསལ་བསྒྲགས་གནང་རྒྱུ་ཡིན་པ་རེད། སའི་རྒྱ་ཁྱོན་གྱི་ཆ་ནས་ཡོ་རོབ་རྒྱལ་ཁབ་སུའུ་ཙི་ལན་དང་འདྲ་མཉམ་འབྲུག་རྒྱལ་ཁབ་ནང་ཁྱོན་མི་འབོར་འབུམ་བརྒྱད་ལས་མེད་པ་དང་འོས་ཤོག་འཕེན་མཁན་རིགས་གཅིག་འོས་བསྡུའི་ས་ཚིགས་ལ་འོས་ཤོག་འཕེན་རྒྱུར་ཉིན་གྲངས་འགའ་ཤས་གོམ་བགྲོད་བྱས་ནས་ཡོང་དགོས་ཀྱི་ཡོད་པ་རེད། འབྲུག་ཡུལ་ནང་དཔལ་འབྱོར་གྱི་དཀའ་ངལ་ཐད་གཞོན་སྐྱེས་མང་པོས་སེམས་ཁུར་བྱེད་ཀྱི་ཡོད་པ་བཞིན་འོས་ཤོག་འཕེན་མཁན་གཞོན་སྐྱེས་ཚོས་འབྲུག་ཡུལ་ནང་ལས་ཀའི་གོ་སྐབས་བསྐྲུན་ཐབས་དང་གྲོང་གསེབ་ས་ཁུལ་ཁག་ཏུ་ཡར་རྒྱས་གཏོང་རྒྱུའི་རེ་བ་ཐོག་ནས་ཕྱི་རྒྱལ་དུ་གོ་སྐབས་བཟང་པོ་འཚོལ་ཐབས་སུ་ཕྱིན་པའི་ན་གཞོན་རྣམས་རང་ཡུལ་འབྲུག་ཏུ་ཕྱིར་ལོག་བྱ་ཐུབ་རྒྱུའི་གོ་སྐབས་གསར་བསྐྲུན་ཐུབ་པ་དགོས་རྒྱུ་བརྗོད་འདུག་འཛམ་གླིང་དངུལ་ཁང་གི་སྙན་ཐོ་ཞིག་ན། འབྲུག་གི་གཞོན་སྐྱེས་ལས་མེད་ཀྱི་གྲངས་ཚད་དེ་བརྒྱ་ཆ་ཉི་ཤུ་རྩ་དགུ་ཡིན་ཞིང་འདས་པའི་ལོ་ལྔའི་རིང་ལ་དཔལ་འབྱོར་འཕེལ་རྒྱས་ཀྱི་ཚད་གཞི་ནི་ཆ་སྙོམས་བརྒྱ་ཆ་གཅིག་ཚེག་བདུན་ཙམ་ལས་འཕར་ཆ་བྱུང་མེད་པ་རེད་འདུག་མི་དམངས་དམངས་གཙོ་ཚོགས་པའི་འཐུས་མི་སྲིད་བློན་ཟུར་པ་ཚེ་རིང་སྟོབས་རྒྱལ་ལགས་ནས་ཀྱང་འོས་བསྡུའི་དྲིལ་བསྒྲགས་སྐབས་སུ་འབྲུག་ཡུལ་ནང་དཔལ་འབྱོར་གྱི་དཀའ་ངལ་དང་མི་དམངས་འབོར་ཆེན་ཕྱིའི་ཡུལ་གྲུ་ཁག་ལ་གནས་སྤོས་འགྲོ་བཞིན་པའི་ཉེན་ཚབས་ཆེ་བའི་གནས་སྟངས་གསལ་འདོན་གནང་ཡོད་པ་རེད།
གསར་འགྱུར་དཔྱད་གཏམ་ལེ་ཚན་ནང་འབྲུག་ཡུལ་གྱི་སྲིད་བློན་ཟུར་པ་ཚེ་རིང་སྟོབས་རྒྱལ་མཆོག་གིས་དབུ་ཁྲིད་པའི་འབྲུག་གི་མི་སེར་ཚོགས་པར་འོས་བསྡུའི་རྒྱལ་ཁ་ཐོབ་ཡོད་པ་དང་འབྲུག་གི་མང་ཚོགས་ཚོས་ཁོང་གིས་དབུ་ཁྲིད་པའི་སྲིད་གཞུང་གསར་པས་ཆབ་སྲིད་བརྟན་བརླིང་དང་དཔལ་འབྱོར་བསྐྱར་གསོ་གནང་བའི་རེ་བ་ཞུ་བཞིན་འདུག་པ་དེའི་ཐད་བློ་ལྡན་ཐེབས་རྩའི་ཡར་རྒྱས་ལས་གཞི་ཁང་གི་ཀརྨ་རྒྱ་མཚོ་ལགས་སུ་མཚོ་དངོས་གྲུབ་ལགས་ཀྱིས་བཅར་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན།
འབྲུག་ཡུལ་གྱི་གྲོས་ཚོགས་འཐུས་མི་འོས་འདེམས་བྱ་ཆེད་ཁ་སང་རེས་གཟའ་མིག་དམར་ཉིན་རྒྱལ་ཡོངས་འོས་བསྡུ་གནང་འདུག་ལ། མི་འབོར་འབུམ་བརྒྱད་ཙམ་ཡོད་པའི་ཤར་ཧི་མ་ལ་ཡའི་རི་རྒྱུད་དུ་ཆགས་པའི་འབྲུག་ཡུལ་གྱི་མི་མང་རྣམས་ཀྱིས་ཐེངས་འདིའི་འོས་བསྡུའི་མཇུག་འབྲས་ཀྱི་ཐོག་ནས་འོས་མི་རྣམས་ཀྱིས་ཁས་ལེན་གནང་བའི་རྒྱལ་ནང་དཔལ་འབྱོར་གྱི་དཀའ་ངལ་དེ་སེལ་ཐུབ་པའི་རེ་བ་བྱེད་བཞིན་ཡིན་འདུག་འོས་འཕེན་པ་མང་པོ་གནམ་གཤིས་གྲང་ངར་ལ་མ་འཛེམས་པར། འོས་འཕེན་སའི་ས་ཚིགས་བར་ལམ་ཐག་རིང་པོར་གོམ་པ་བརྒྱབ་ནས་འོས་བསྡུའི་ནང་ལ་ཆ་ཤས་ལེན་དུ་ཡོང་ཡོད་འདུག་རྒྱལ་ཡོངས་འོས་བསྡུ་དེ་བཞིན་ཧ་ཅང་ཞི་བདེ་ལྷིང་འཇགས་ངང་འོས་བསྡུ་ཡག་པོ་བྱུང་སོང་ལ། དེ་རིང་ཚང་མས་འོས་བསྡུའི་ནང་ལ་ཆ་ཤས་ལེན་ཐུབ་ཆེད་གཞུང་གིས་གུང་སེང་ཡང་བཏང་གནང་ཡོད་པ་རེད་ཞེས

ཡང་ཧྥ་རན་སི་གསར་འགྱུར་ལས་ཁང་གིས་འོས་འཕེན་པ་ཁག་ཅིག་ལ་འོས་བསྡུའི་ནང་ཆ་ཤས་ལེན་དགོས་པའི་རྒྱུ་མཚན་གྱི་སྐོར་བཅར་འདྲི་བྱས་པར། ལོ་ན་ཉི་ཤུ་རྩ་དགུ་ལ་སོན་པ་ཡུལ་སྐོར་སྤྲོ་འཆམ་པ་བཀོལ་སྤྱོད་བྱ་མཁན་ཨ་བྷི་ཤག་བྷ་ཇི་ཀཱི་ལགས་ཀྱིས། འོས་འཕེན་རྒྱུ་ནི་གཅིག་ནས་སོ་སོའི་ལས་འགན་ཡིན་བསམ་པའི་ཐོག་ནས་འོས་བླུག་ཏུ་ཡོང་བ་ཡིན། དཔལ་འབྱོར་དང་འཛུགས་སྐྲུན་ཡར་རྒྱས་གཏོང་རྒྱུ་དེ་གལ་ཆེན་པོ་རེད་ལ། ལར་ནས་ཡུལ་སྐོར་སྤྲོ་འཆམ་པའི་ཐོག

ཚོང་འབྲེལ་བཟང་པོ་ཞིག་བྱས་ནས་མ་འོངས་མདུན་ལམ་བཟང་པོ་ཞིག་ཡོང་བའི་རེ་བ་བྱེད་ཀྱི་ཡོད་ཅེས་བརྗོད་བཞག། and also apt to have the right government so that we can work in partnership and look forward to a bright future for the country།
འབྲུག་གི་རྒྱལ་ཡོངས་གྲོས་ཚོགས་ནང་ལ་འཐུས་མི་གྲངས་བཞི་བཅུ་ཞེ་བདུན་འོས་བསྡུ་གནང་དགོས་ཤིང། འདིའི་ཐོག་ནས་འབྲུག་ཡུལ་གྱི་གཞུང་གསར་པའི་འོས་མི་འདེམས་སྒྲུག་གནང་གི་ཡོད་པ་དང། རེས་གཟའ་མིག་དམར་ཉིན་འོས་ཤོག་གྲངས་བཤེར་བྱས་པའི་མཇུག་འབྲས་ལ་གཞིགས་ན། འབྲུག་མི་སེར་དམངས་གཙོ་ཚོགས་པའི་སྲིད་བློན་གྱི་འོས་མི། སྲིད་བློན་ཟུར་པ་ཚེ་རིང་སྟོབས་རྒྱལ་མཆོག་ལ། འོས་གྲངས་སུམ་ཅུ་དང་འབྲུག་རྟེན་འབྲེལ་ཚོགས་པའི་འགོ་ཁྲིད་གཞུང་ཞབས་ཟུར་པ་པད་མ་ཚེ་དབང་ལགས་སུ་འོས་གྲངས་བཅུ་བདུན་ཐོབ་ནས། འབྲུག་མི་སེར་དམངས་གཙོ་ཚོགས་པ་ལ་རྒྱལ་ཁ་ཐོབ་འདུག་ལ། ཀརྨ་རྒྱ་མཚོ་ལགས་ནས་ཀྱང་དེ་ལྟར་གསུངས་གནང་གི་འདུག་འདི་ནི་ཕྱི་ལོ་ཉིས་སྟོང་བརྒྱད་ལོར་འབྲུག་རྒྱལ་མཆོག་ནས་རྒྱུན་སྲོལ་རྒྱལ་བརྒྱུད་རིང་ལུགས་ལ་འགྱུར་བ་བཏང་ནས་མི་མང་གིས་འོས་འདེམས་བྱས་པའི་སྲིད་གཞུང་གསར་འཛུགས་གནང་བའི་རྗེས་ད་ལན་རྒྱལ་ཡོངས་འོས་བསྡུ་གནང་བ་ཐེངས་བཞི་པ་དེ་ཡིན་འདུག། སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་སྔོན་འགྲོའི་འོས་བསྡུའི་སྐབས་ཆབ་སྲིད་ཚོགས་པ་གསུམ་ལ་ཕམ་ཉེས་བྱུང་བའི་རྗེས། ཁ་ས། འབྲུག་མི་སེར་དམངས་གཙོ་ཚོགས་པ་དང་རྟེན་འབྲེལ་ཆབ་སྲིད་ཚོགས་པ་གཉིས་བར་འོས་བསྡུའི་འགྲན་བསྡུར་གནང་ཡོད་པ་རེད། འོན་ཀྱང་འབྲུག་གི་འོས་བསྡུའི་སྒྲིག་གཞི་གཞིར་བཟུང། དགེ་འདུན་པ་དང་བཙུན་མ་སོགས་ཀྱིས་འོས་ཤོག་འཕེན་ཆོག་གི་མེད་པ་དང། དེ་ནི་ཆོས་དང་ཆབ་སྲིད་གཉིས་ཐ་དད་བཟོ་ཆེད་ཡིན་པ་ཀརྨ་རྒྱ་མཚོ་ལགས་ཀྱིས་ཨིན་སྐད་དང། འབྲུག་གི་རྫོང་ཁའི་སྐད་ཐོག་འགྲེལ་བརྗོད་འདི་ལྟར་གནང་བྱུང།

ཐེངས་འདིའི་འོས་བསྡུའི་དྲིལ་བསྒྲགས་གཙོ་བོ་ནི་ཉམས་རྒུད་དུ་འགྲོ་བཞིན་པའི་འབྲུག་གི་དཔལ་འབྱོར་བསྐྱར་གསོ་གནང་ཐབས་ཐོག་འོས་མི་རྣམས་ཀྱིས་ཚ་ཚ་འུར་འུར་གྱིས་ལས་འགུལ་སྤེལ་ཡོད་འདུག་འབྲུག་ནི་རྒྱ་གར་དང་རྒྱ་ནག་བར་ཆགས་པའི་ཡུལ་གྲུ་ཞིག་ཡིན་པ་དང་ཁྱིམ་མཚེས་རྒྱལ་ཁབ་གཉིས་ཀས་འབྲུག་ཡུལ་ལ་ཤུགས་རྐྱེན་སྤྲོད་ཐབས་བྱེད་བཞིན་ཡིན་འདུག་འཛམ་གླིང་དངུལ་ཁང་ཆེན་མོས་གསུངས་པར་གཞིགས་ན་འབྲུག་གི་དཔལ་འབྱོར་འཕེལ་ཚད་ནི་འདས་པའི་ལོ་ལྔའི་ནང་བརྒྱ་ཆ་གཅིག་དང་ཚེག་བདུན་ཡིན་འདུག། འབྲུག་ནང་ལས་ཀ་མེད་པའི་དཀའ་ངལ་ཡོད་བཞིན་པའི་ཐོག་གཞོན་སྐྱེས་མང་པོ་ཕྱི་རྒྱལ་དུ་ལས་ཀ་དང་སློབ་སྦྱོང་ཆེད་འགྲོ་བཞིན་པ་དེས། འབྲུག་གི་དཔལ་འབྱོར་འཕེལ་རྒྱས་ཀྱི་ནུས་པར་གནོད་ཀྱི་ཡོད་པ་དཔལ་འབྱོར་དབྱེ་ཞིབ་པས་གསུངས་འདུག་འབྲུག་གི་དཔལ་འབྱོར་བསྐྱར་གསོ་ཡོང་ཐབས་སུ་ཕྱི་ཟླ་བཅུ་གཉིས་པའི་ནང་འབྲུག་རྒྱལ་འཇིགས་མེད་གེ་སར་རྣམ་རྒྱལ་དབང་ཕྱུག་མཆོག་གིས་རྒྱ་གར་བྱང་ཤར་ཨ་སམ་མངའ་སྡེ་དང་ཉེ་བའི་ས་མཚམས་སུ་ཡོད་པའི་འབྲུག་གི་དགེ་ལེགས་ཕུག་གྲོང་ཁྱེར་ནང་ཕྱི་རྒྱལ་གྱི་མ་འཛུགས་འོག་བཟོ་ལས་འཛུགས་སྐྲུན་རྒྱ་ཆེ་གནང་ནས་གྲོང་ཁྱེར་ཡར་རྒྱས་གཏོང་རྒྱུ་ཡིན་པའི་གསལ་བསྒྲགས་གནང་ཡོད་པ་རེད།
ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁ་གསལ་འབག་ཐུག་བྱེད་ཆེད།
ཐའེ་ཝན་དུ་རྒྱལ་ཁབ་འདྲ་མིན་གྱི་ཉམས་ཞིབ་པ་དང་མཁས་པ་སོགས་མི་གྲངས་བརྒྱ་ལྷག་ལྷན་འཛོམས་ཀྱིས་གངས་ལྗོངས་གླེང་སྟེགས་ཆེན་མོ་ཞེས་པའི་བགྲོ་གླེང་ཚོགས་གཏན་འཁེལ་བའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་དང་ཐའེ་ཝན་བོད་རིགས་སྤྱི་མཐུན་ཚོགས་པ། དེ་བཞིན་ཐའེ་ཝན་གྱི་གཞུང་ཁོངས་མེད་པའི་ཚོགས་པ་ཁག་ཅིག་ཐུན་མོང་གི་གོ་སྒྲིག་འོག་རིང་མིན་སྤྱི་ཟླ་དང་པོའི་ཚེས་བཅུ་བཞི་ནས་བཅོ་ལྔ་བར་ཐའེ་ཝན་རྒྱལ་ས་ཐའེ་པེ་རུ་ཉིན་གྲངས་གཉིས་ཀྱི་རིང་གངས་ལྗོངས་གླེང་སྟེགས་ཆེན་མོ་ཞེས་པའི་བརྗོད་གཞིའི་འོག་ཐའེ་ཝན་དང་ཧོང་ཀོང་བོད་མི། སོག་པོ། ཕྱི་སྡོད་རྒྱ་མི་སོགས་ཉམས་ཞིབ་པ་དང་མཁས་པ། བོད་དོན་རྒྱབ་སྐྱོར་བ་བཅས་མི་གྲངས་བརྒྱ་ལྷག་ལྷན་འཛོམས་ཐོག་ཐའེ་ཝན་དམངས་གཙོའི་ཆབ་སྲིད་ཀྱིས་རྒྱ་ནག་གི་ཆབ་སྲིད་འགྱུར་ལྡོག་ལ་ལམ་ཁྲིད་ཇི་ལྟར་བྱེད་དགོས་ཚུལ་སྐོར་རྒྱལ་སྤྱིའི་རང་བཞིན་གྱི་བགྲོ་གླེང་ཞིག་ཚོགས་གཏན་འཁེལ་འདུག་དེའི་ཐད་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་ཐའེ་ཝན་ནས་ཁ་པར་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ད་རེས་ཚོགས་འདུ་དེ་ཡི་དམིགས་ཡུལ་གཙོ་བོ་ནི་ཐའེ་ཝན་གྱི་དམངས་གཙོའི་ཆབ་སྲིད་དང་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ལམ་ལུགས་སོགས་ཀྱི། མ་འོངས་རྒྱ་ནག་ནི་དམངས་གཙོའི་རྒྱལ་ཁབ་ཅིག་ལ་འགྲོ་ཐུབ་པའི་ཐུན་མོང་གི་གཞི་རྟེན་འཚོལ་རྒྱུ་ཙམ་མ་ཟད་དུས་རབས་གསར་པའི་འགྱུར་ལྡོག་ལ་མཉམ་རུབ་ཀྱིས་གདོང་ལེན་བྱ་ཕྱོགས་སོགས་ཀྱི་ཐད་གོ་བསྡུར་སྦྱང་བཤད་གནང་རྒྱུ་ཡིན་པ་འགྲེལ་བརྗོད་གནང་བྱུང། ཁོ་རང་ཚོ་སོ་སོ་གིས་རྒྱ་ནག་དམར་པོ་སྡུག་རྩུབ་གཞུང་གི་འོག་ལ་ཕྱི་གི་རྒྱལ་ཁབ་ཁག་ནང་བཙན་བྱོལ་དུ་ཕེབས་དགོས་པ་ཡིན་ན་ཡང་མ་འོངས་པར་སོ་སོ་གི་ལུང་པ་དང་བསྐྱངས་པ་ཡིན་ན་རང་དབང་དམངས་གཙོ་ཅིག་འགྲོ་ཐུབ། ཚོགས་ཆུང་རྒྱལ་སར་གྱི་སྡིངས་ཆ་གཅིག་འགྲོ་དེ་དེ་ནས་ཡོང་སྡོད་པ་ཡིན་ཙང་ཚང་མ་མཉམ་དུ་འཛོམས་དེ་ནང་བཞིན་གྱིས་ཚང་མ་སོ་སོ་གི་གྱིས་ཚོགས་པ་དེ་བརྒྱུད་དེ་ནི་རྒྱ་ནག་རེད་དེ་ནང་བཞིན་གྱིས་རྒྱ་ནག་གི་ནང་དང་ཕྱི་ལོགས་ཡང་གི་མི་མང་པོ་མཉམ་དུ་འབྲེལ་བ་ཡོད་པ་ཡིན་དེ་ཚོ་ཚུར་ལ་ལག་བསྟར་བྱེད་སྟངས་དེ་འདྲ་ཅིག་ཡིན་པ་དེ་མ་འོངས་པར་ལོ་ལང་ག་དེ་འདྲ་ཅིག་རུ་འགྲོ་པ་ཡིན་ན་ནི་ཨ་ནི་ཁྱེད་ཡོང་ནས་རྒྱ་ནག་དང་ད་གེ་ཆེ་དབང་ཆ་དགེ་སྡོང་བྱེད་པའི་འཛམ་བུ་གླིང་ལ་ཆེས་འཚེ་བ་དང་ཉེན་ཁ་བཟོས་དེ་གེ་གི་གཞུང་དེ་གི་ཉེན་ཁ་དེ་མེད་པ་བཟོས་ཡ་གི་ཁེ་ཕན་དེ་འདྲ་ཅིག་ཡོད་པ་དེ་ཚོ་གི་ཁྱབ་བསྒྲགས་ཆེན་པོ་ཅིག་བཟོ། མི་ཚང་མ་གི་རྩོམ་ཡིག་སྒྲོག་གི་རེད་རྩོམ་ཡིག་དེ་ཚོ་ཡང་ཐབས་ལམ་འདྲ་མིན་བརྒྱུད་དེ་མི་ཆེན་དག་གི་ད་རྒྱ་ནག་ནང་ལ་དགོས་མཁན་དང་ཁོ་ཚོ་ལྟ་ཉན་ཡོད་མཁན་དེ་ལ་ཕར་འགྲེམ་སྤེལ་བྱེད་དུས་ཡང་འབད་བརྩོན་དེ་འདྲ་ཅིག་གི་འོག་ལ་ཨ་ནི་རྒྱ་ནག་ཁོ་རང་ཚོ་གང་ལ་གང་འཚམ་གི་གཉིད་སད་དོ་དོ་ཁོ་ཚོ་ལ་ཕན་ཐོགས་ཡ་གི་རེད། ཅེས་སྨིན་ཚད་སུ་དེ་འདྲ་སྨིན་པས་ཞེ་ས་ཀྱི་གཙོ་བོ་དེ་དེ་འདྲ་ཅིག་རེད། ད་རེས་རྒྱལ་སྤྱིའི་རང་བཞིན་གྱི་བགྲོ་གླེང་ལྷན་ཚོགས་དེའི་ཐོག་བོད་མིའི་སྒྲིག་འཛུགས་བཀའ་ཤག་སྐབས་བཅུ་དྲུག་པའི་ཆབ་སྲིད་དྲུང་ཆེ་བཀྲ་ཤིས་རྒྱ་མཚོ་ལགས་དང། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་དང་ཉམས་ཞིབ་པ། དེ་བཞིན་ཨ་རི་དང་ཡུ་རོབ་སོགས་ནས་ཉམས་ཞིབ་པ་དང་དམངས་གཙོ་དོན་གཉེར་བ་མཁས་པ་སོགས་མཉམ་ཞུགས་གནང་གི་ཡོད་འདུག། ཡང་དེ་དང་ཕྱོགས་མཚུངས་རིང་མིན་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུ་དངོས་གཞི་དེ་འགོ་འཛུགས་གནང་གི་ཡོད་པ་དང་འོས་བསྡུ་དེ་ཡིས་བོད་མིར་ཤུགས་རྐྱེན་ཇི་ལྟར་ཐེབས་མིན་སྐོར་ཐའེ་ཝན་སྐུ་ཚབ་དོན་གཅོད་ལ་བཀའ་འདྲི་ཞུས་པར།
ཆབ་སྲིད་རང་གི་ངོས་ཐོག་ཏུ་ཞུས་པ་ཡིན་ན་ད་ལྟའི་གི་གཞུང་དེ་ལོ་བརྒྱད་ཙམ་གཞུང་ཟིན་ཚར་བ་ཡིན་ཙང་དེ་ང་ཚོ་སྐུ་ཚབ་དོན་གཅོད་ལས་ཁང་ནས་ཐའེ་ཝན་གཞུང་གི་འབྲེལ་ཡོད་ད་ལྷན་ཁང་ཁག་གི་བར་རེད་དེ་ནང་བཞིན་གི་གྲོས་ཚོགས་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་བར་ལ་འབྲེལ་བ་དེ་རྦད་དེ་ཤུགས་ཆེ་བ་ཡོད་པ་མ་ཟད་འདི་ནི་རང་དབང་དམངས་གཙོ་དེ་ཚོ་གི་ཐོག་ལ་ཞུས་པ་ཡིན་ན་དེ་ཡར་ཐོན་ཚོགས་པ་ཁོ་རང་ཚོ་ཡིན་ན་ད་ལྟའི་མཚམས་གཅིག་གི་གཞུང་འཛིན་གྱི་དེ་ང་ཚོ་དེ་གི་ཐོག་ལ་གཅིག་རྒྱབ་སྐྱོར་དེ་ཚ་ཆེ་བ་ཡོད་པ་དེ་མངོན་གསལ་དོད་པོ་ལབ་ཆགས་དེ་ཡོད་རེད་ལ། གཞན་ཡང་ཁ་སྔོན་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་མཇུག་ཏུ་ཐའེ་ཝན་དམངས་གཙོ་ཡར་ཐོན་ཆབ་སྲིད་ཚོགས་པའི་སྲིད་འཛིན་གྱི་འོས་མི་ལའེ་ཆིང་ཏེ་ལགས་ཀྱིས། འཛམ་གླིང་མི་མང་གིས་ཐའེ་ཝན་གྱི་འོས་བསྡུར་དོ་སྣང་གནང་བཞིན་ཡོད་པས་ཐའེ་ཝན་མི་མང་ནི་དམངས་གཙོའི་ལམ་བུའི་ཕྱོགས་སུ་མུ་མཐུད་སྐྱོད་པའམ་ཡང་ན་རྒྱ་ནག་གཅིག་གི་སྲིད་བྱུས་འོག་གནས་རྒྱུ་ཡིན་མིན་ཐད་འདེམས་གསེས་བྱ་དགོས་ཞེས་བརྗོད་ཡོད་པ་མ་ཟད་དམངས་གཙོ་ཡར་ཐོན་ཆབ་སྲིད་ཚོགས་པ་ཡིས་འདི་ཚེས་དགུ་ཉིན་གསར་འགོད་གསལ་བསྒྲགས་ཤིག་གི་ཐོག་ཐའེ་ཝན་ནི་རང་བཙན་རྒྱལ་ཁབ་ཅིག་ཡིན་པ་སླར་ཡང་གསལ་བསྒྲགས་སྤེལ་འདུག་འོན་ཀྱང་རྒྱ་ནག་གཞུང་གིས་ལངས་ཕྱོགས་འདིར་ངོས་ལེན་བྱེད་ཀྱི་མེད་པ་རེད།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནང་ཆོས་འབྲེལ་སོགས་ཀྱི་རླབས་ཆེན་དྲིན་བསྐྱངས་དང་སྐྱོང་བཞིན་པ་དང་བསྟུན་ནས་ལ་དྭགས་མངའ་རིས་ནང་པའི་རིག་གཞུང་སློབ་གཉེར་ཁང་གིས་བྱམས་ཆེན་སྨོན་ལམ་ཆེན་མོ་གོ་སྒྲིག་ཞུས་པ་མ་ཟད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་ཆེད་སྒྲོལ་མ་འབུམ་ཐེར་གསོག་སྒྲུབ་གནང་བ་སོགས་ཀྱི་སྐོར་ལ་དགེ་བཤེས་ཚེ་དབང་རྡོ་རྗེ་ལགས་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
གསན་མཁན་རྣམ་པ་ལྷན་རྒྱས་ལ་བསྐོས་ཡུལ་ལྷག་དཀར་བཟང་བའི་འཚམས་འདྲི་ཞུས་པ་དང། ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་རྒྱུར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ལ་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་གིས་བསྟན་འགྲོ་སྤྱིའི་དོན་དུ་ཕྱི་ནང་གསང་གསུམ་གྱི་མཛད་འཕྲིན་རླབས་ཆེན་བསྐྱངས་བཞིན་པ་དང་བསྟུན་ནས། ལ་དྭགས་ཀྱི་མངའ་རིས་རིག་གཞུང་སློབ་གཉེར་ཁང་གིས་གོ་སྒྲིག་ཞུས་པའི་ལ་དྭགས་ཀྱི་བྱམས་སྨོན་ཆེན་མོ་ཐེངས་གཉིས་པ་དེ་བཞིན་ཉིན་གྲངས་བཅུའི་རིང་འཚོགས་གནང་བའི་རྗེས་སུ་ལེགས་གྲུབ་ཟིན་པ་དང་འབྲེལ་ཡོད་སྐོར་སྙན་སྒྲོན་ཞུ་གི་ཡིན། ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གསར་དུ་བཞད་པའི་ཚེས་གཅིག་ཉིན་བརྟན་བཞུགས་བསྟར་འབུལ་ཞུས་པ་ལེགས་གྲུབ་ཟིན་པའི་རྗེས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་གསར་ཚེས་ལ་དད་ལྡན་མང་ཚོགས་ལ་འཚམས་འདྲི་མཛད་པ་དང་སྦྲགས་ད་ཆ་མི་རབས་གསར་པ་དང་བསམ་བློ་གསར་པ་བཏང་སྟེ། མི་གཅིག་གྱུར་ཡིན་པའི་འདུ་ཤེས་ཐོག་ནས་གཅིག་ཕན་གཅིག་གྲོགས་བྱེད་དགོས་པའི་ལམ་སྟོན་བཀའ་སློབ་སྩལ་གནང་མཛད་དོན་ལ། ཨེ་དེ་རིང་ད། ཕྱི་ལོའི་ལོ་སར་ཆགས་བསྡད་ཡོག་རེད། ཚང་མ་ལོག་ལ་ཡ། བཀྲ་ཤིས་བདེ་ལེགས་ཞུ་ཡག་ཡིན། ལོ་རྙིང་པ་འདིའི་ནང་ལ། འདས་པའི་ལོ་རྒྱུས་ནང་ལོག་ལ་ང་ཚོ་རྙོག་དྲ་མང་པོ་ཅིག་མི་རང་གིས་བཟོས་བྱས་ལ་རྙོག་དྲ་ཆགས་ཀྱི་ཡོག་རེད་ད། ཡིན་གྱི་བར་མེད་པ་བྱས་བྱས། ད་ང་ཚོ་མི་རབས་གསར་བ་ཅིག་དང་བསམ་བློ་གསར་བ་ཞིག་བཏང་ནས་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ང་ཚོ་གཅིག་གིས་གཅིག་ལ་རོགས་བྱེད་ཡག་ཅིག་མ་གཏོགས་ང་ཚོ་ཁྱོད་ཚོ་ཟེར་བའི་སྐད་ཆ་དེ་མེད་པ་ཞིག་བྱས་བྱས་འདུག་ཟེར་གྱི་འདུག་དེ་ཚང་མ་ལོག་ལ་ཞུ་སྙིང་འདོད་བྱུང། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་གི་ས་གནས་གང་སར་འབྱུང་བའི་རྐྱེན་ངན་མང་པོ་འཕྲད་བཞིན་པ་དང། ལྷག་དོན་དུ་རྒྱ་ནག་ནང་ས་འགུལ་སོགས་པའི་འབྱུང་བའི་དཀའ་ཉེན་འཕྲད་བཞིན་པ་དེ་དག་ཞི་ཐབས་སུ་དམིགས་བསལ་གྱི་ཐུགས་སྨོན་མཛད་དོན་ལ། དེ་རིང་ཁ་སང་འཛམ་བུ་གླིང་འདི་སྒང་ལ་འབྱུང་བའི་གནོད་པ་ཞིག་གི་ལུང་པ་མང་པོ་ཅིག་ལ་ཡ་དཔེ་ཚ་བ་ཞེ་པོ་ཅིག་སྐད་བཅས་དེ་དག་གི་དཀའ་ངལ་འཕྲད་ཡ་ས་ཆ་ཁ་ཤས་ལ་ཡ་ས་འགུལ་རྒྱབ་ཡ་གི་དེ་འདྲའི་གི་ད་རྙོག་གྲ་ཡོང་བསྡད་ཀྱི་ཡོད་རེད་འདིའི་ཚང་མ་ལོག་ལ

རྒྱུགས་སྤྲོད་ཀྱི་བསླབ་པ་མཐར་ཕྱིན་པའི་དགེ་བཤེས་ལྷ་རམས་པ་རྣམས་ལ་ཕྱག་འཁྱེར་འབུལ་བཞེས་ཀྱི་མཛད་སྒོའི་ཐོག་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་གིས་མ་ཤེས་བཀའ་སློབ་ཟབ་མོ་སྩལ་གནང་མཛད་པའི་སྐབས་སུ་ཕྱི་ལོ་གསར་ཚེས་ཉིན་ཉི་ཧོང་ནང་ས་ཡོམ་གྱི་གོད་ཆག་བྱུང་བ་རྣམས་ཀྱི་ཆེད་ཤེས་རབ་སྙིང་པོ་གསུང་འདོན་མཛད་དོན་ལ། ཉེ་ཆར་ཉི་ཧོང་ལ་ཡང་ས་ཡོམ་སྡུག་ཅག་ཞེ་པོ་ཞིག་བརྒྱབ་ཤག་གང་དག་ཅིག་གིས་མི་མང་པོ་ཅིག་འདས་གྲོངས་ཕྱིན་བཞག་ལ། ཡུལ་སྤྱི་རུ་ཁོ་རང་དཔེ་ཀ་ལ་དཔེ་ས་ཡོམ་གྱི་དཔེ་ཡོམ་ཡོམ་རང་ཆེན་པོ་བྱུང་བྱས། མི་མང་པོའི་སེམས་ལ་ཡག་ད་དངངས་སྐྲག་དང་མི་སྐྱིད་པ་ཡོང་བསྡད་ཡ་ཅིག་བྱུང་བསྡད་ཤག་ཨེ་ནི་ཉི་ཧོང་ཆ་བཞག་ན། སྤྱི་ཡོངས་ཀྱི་ཆ་ནས་བཤད་ན་ནང་པའི་ལུང་པ་ཆགས་བསྡད་ཡོད་རེད་ཨེ་ནི། དཔེ་ཤེས་རབ་སྙིང་པོ་ཚང་མས་འདོན་བསྡད་ཀྱི་ཡོད་རེད་ས་ད་དེ་འདྲའི་ཀྱི་ཡུལ་གྲུ་དེ་ཨེ་ནི།

ཉི་ཧོང་ནང་ས་འགུལ་གྱི་གོད་ཆག་ཁྲོད་མི་རྒྱུ་ཟོག་གསུམ་ལ་གནོད་སྐྱོན་ཚབས་ཆེ་ཕོག་པར་ཐུགས་གསོའི་གསུང་འཕྲིན་ཞིག་ཀྱང་སྩལ་གནང་མཛད་འདུག། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནང་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པ་ཁག་དང་བསྟུན་ནས་ལ་དྭགས་ཀྱི་མངའ་རིས་ནང་ཆོས་རིག་གནས་སློབ་གཉེར་ཁང་གིས་ཉིན་གྲངས་བཅུའི་རིང་ལ་དྭགས་བྱམས་ཆེན་སྨོན་ལམ་ཆེན་མོ་གོ་སྒྲིག་ཞུས་པ་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཕྱིར་ཉིན་གྲངས་གསུམ་རིང་སྒྲོལ་མ་འབུམ་ཐེར་སྲོག་སྒྲུབ་སོགས་ཞུས་འདུག་དེ་ཡི་སྐོར་ལ་དྭགས་ཀྱི་མངའ་རིས་ནང་ཆོས་རིག་ལམ་སློབ་གཉེར་ཁང་གི་དབུ་འཛིན་དགེ་བཤེས་ཚེ་དབང་རྡོ་རྗེ་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པར་ཁོང་གིས་གསུངས་དོན།
ལགས་སོ་བསོད་ནམས་ལགས་ད་དེ་རིང་ཁ་སང་ང་ཚོས་ཀྱི་ཕྱི་ཟླ་བཅུ་གཉིས་ཀྱི་ཕྱི་ཚེས་ཉི་ཤུ་རྩ་དྲུག་ནས་ད་ཕྱི་ཟླ་དང་པོའི་གི་ཏ་རིག་བཞི་བར་དུ་ཡ་ལ་དྭགས་བྱམས་སྨོན་ཆེན་པོ་འདིའི་ཚོགས་ཐེངས་གཉིས་པ་འདི་ཚུགས་པ་རེད་བ་ད་ལ་དྭགས་བྱམས་སྨོན་ཆེན་པོ་འདི་གཙོ་བོ་འདི་བ་ཞིག་ང་ཚོས་ཀྱི་འགོ་བྱེད་མཁན་འདི་ད་ངས་སྣེ་ཁྲིད་ནས་ད་མངའ་རིས་ལ་དྭགས་ཀྱི་མངའ་རིས་ནང་ཆོས་རིག་ལམ་སློབ་གཉེར་ཁང་ལབ་ཡ་ཞིག་ཡོད་རེད་བ་འོ་འདི་གིས་སྣེ་ཁྲིད་ཀྱི་ཡོད་རེད་ཨ་ནི་འདི་ལ་ཡ་རོགས་པ་བྱེད་མཁན་མང་ཆེ་ད་ལ་དྭགས་ཀྱི་མི་མང་ཆེ། ཨ་ནི་དང་བླངས་ཞབས་ཕྱི་ཞུ་མཁན་ཡང་མང་ཆེ་ལ་དྭགས་ཀྱི་མི་མང་རེད། འདི་ང་ཚོའི་སྨོན་ལམ་འདི་ཡིས་ད་ཐེངས་གཉིས་པ་འདི་རེད་ལོ་སྔ་མ་འདི་ལ་ཚུགས་པ་རེད་ད་ལན་ཐེངས་གཉིས་པ་འདི་ཡང་ང་ཚོ་ཉིན་མ་བཅུ་ཚོགས་ཀྱི་ཡོད་རེད་བོད་མདོ་བཅུ་གཅིག་པའི་ཚེས་པ་བཅོ་ལྔ་ནས་ཉི་ཤུ་ད་ཆད་ལྷག་མེད་ན་ཉི་ཤུ་ལྔ་བར་དུ་རེད་བ་ཆད་ལྷག་ཡོད་དུས་ཉི་ཤུ་གསུམ་བར་དུ་ཁ་སང་ཚོགས་པ་དེ་འགྲིག་ལེགས་གྲུབ་བྱུང་བ་རེད་བྱས་ཙང་ད་ང་ཚོའི་ལ་དྭགས་ཀྱི་བྱམས་སྨོན་འདིའི་མཚན་ལ་ཡང་འཛམ་གླིང་ཞི་བདེའི་ལ་དྭགས་བྱམས་སྨོན་ཆེན་པོ་ཟེར་གྱི་ཡོད་རེད་བ་གཙོ་བོ་གཙོ་བོ་ད་ཅིག། འཛམ་གླིང་ཞི་བདེ་ལ་དམིགས་པ་ཅིག་རེད་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ་བདེ་བ་འབྱུང་ན་བསམ་པ་ཅིག་དང། མཉམ་དུ་མཉམ་དུ་ད་ཅིག་རྒྱལ་བ་རིན་པོ་ཆེ་སྐུ་ཚེ་བརྟན་པ་དང། ཨ་ནེ་བོད་ཀྱི་བདེན་མཐའ་མྱུར་དུ་གསལ་བ་དང། ཨ་ནེ་ཅིག་ད་ཧི་མ་ལའི་རི་རྒྱུད་དེ་བོད་བརྒྱུད་ནང་བསྟན་ཤུགས་ཆེན་པོ་དར་ས་ཡིན་དུས་འདི་ཚང་མ་ཡ་ཅིག་ད། གེགས་དང་བར་ཆད་མེད་པའི་ཐོག་ནས་སྔར་སྲོལ་ད་མི་ཉམས་གོང་འཕེལ་ཡོང་ཡ་དང། ཨོ་དེ་འདྲའི་གི་ཆོས་བརྒྱུད་འདི་གལ་ཆེན་པོ་ཡིན་པ་ངོ་སྤྲོད་བྱེད་ཆེད་དུ་ཨ་ནི་ང་ཚོ་ལ་དྭགས་བྱམས་སྨོན་འདི་འགོ་ཚུགས་པ་རེད་པ་ད། དེ་ནང་ནས་ད་ཅིག་ད་ལོ་ཐེངས་གཉིས་པ་འདི་ང་ཚོ་བཀྲ་ཤིས་བདེ་ལེགས་བློ་ལས་ངན་པོ་ཤོད་པ་ཡིན། ཨ་ནི་གཙོ་བོ་གཙོ་བོ་ད་ཅིག་སྨོན་ལམ་གྱི་སྐབས་ལ་ཡང་ཨ་ནི་གཙོ་བོ། སྨོན་ལམ་རྣམ་བརྒྱད་གསུང་གི་ཡོད་རེད་པ་སྨོན་ལམ་རྣམ་བརྒྱད་ཀྱི་ཆ་ཚང་གསུང་གི་ཡོད་རེད་འདི་ག་ནང་བཞིན་ཨ་ནི་རྒྱལ་བ་རིན་པོ་ཆེའི་སྐུ་ཚེ་བརྟན་ཡག་ཆེད་དུ་སྐུ་ཚེ་ཚེ་སྒྲུབ་ཨ་ནི་ད་ལོ་ཆ་བཞག་པ་ཡིན་ན་ཉི་མ་གསུམ་གྱི་རིང་ལ་ཨ་ནི་ང་ཚོ་གི་སྒྲོལ་མ་འབུམ་ཐེར་བསགས་དེ་ནི་གཅིག་ཨོམ་ཏཱ་རེ་ཏུ་ཏཱ་རེ་བསྡུས་མ་ཅིག་ད་ས་ཡ་བརྒལ་བ་ཅིག་བསགས་བྱས་ཨ་ནི་ད་བརྟན་བཞུགས་ཕུལ་བའི་སྐབས་ལ་ཡར་བསྔོ་བ་བྱེད་ཡག་མཛད་དཔེ་མི་སྲིད་ཡག་པོ་བྱུང་བ་རེད་པ་འོ་འདི་ཚོ་རེད། དེ་ནས་གཙོ་བོ་གཙོ་བོ་ད་འདི་ནང་ནས་ཡང་ང་ཚོ་གི་སྨོན་ལམ་འདི་སྐབས་ལ་ཞེ་པོ་ཅིག་འདི་ཡོད་མ་རེད་ག་རེ་ཞུ་དགོས་རེད་ད་གྲྭ་པ་མང་པོ་ཞེ་པོ་ཅིག་འཚོགས་ཐུབ་ཡ་དང་གྲྭ་ས་ནང་བཞིན་པའི་གྲྭ་པ་འདི་ནས་འཛོམས་ཐུབ་ཀྱི་ཡོད་མ་རེད་གཙོ་བོ་གཙོ་བོ་མི་མང་རེད་ད་འདི་ནང་ནས་ཡང་མཉམ་ཞུགས་བྱེད་མཁན་ད་ཅིག་ད་ལོ་ཆ་བཞག་པ་ཡིན་ན་ལ་དྭགས་པ་རང་ཨ་ནེ་ཉིས་སྟོང་ལྔ་བརྒྱ་མ་ཟིན་ཙམ་ཡོད་རེད་འདི་མ་མ་ཧི་མ་ལའི་རི་རྒྱུད་གཞན་དག་ནས་ཡང་ཕེབས་བྱས་ང་ཚོ་སྨོན་ལམ་འདི་ད་བཏབ་པ་རེད་ཟེར

ཨ་ནི་ལ་དྭགས་རང་གི་བླ་མ་ཆ་བཞག་པ་ཡིན་ན་ང་ཚོ་སྐྱབས་རྗེ་བ་ཀུ་ལ་རིན་པོ་ཆེ་གདན་འདྲེན་ཞུས་ཡོད་རེད་ཨ་ནི་ལྷ་རྒྱལ་ལོ་རིན་པོ་ཆེ་གདན་འདྲེན་ཞུས་ཡོད་རེད་བཀྲ་ཤིས་ལྷུན་པོ་མཁན་ཟུར་རིན་པོ་ཆེ་གདན་འདྲེན་ཞུས་ཡོད་རེད་འདི་མ་ཡིན་པའི་ཨ་ནི་རྒྱུད་སྨད་ཀྱི་ད་བླ་མ། རྒན་ཐུབ་བསྟན་རབ་རྒྱས་ལགས་ད་ང་ཚོ་གླིང་རིན་པོ་ཆེ་གི་ཡོངས་འཛིན་དེ་རེད་པ་ཨ་ནི་ཁོ་རང་ཚོ་གདན་འདྲེན་ཞུས་ཡོད་རེད་ཨ་ནི་འདི་མ་ཡིན་པའི་ད་བླ་མ་མང་པོ་གདན་འདྲེན་ཞུས་དགེ་བཤེས་མང་པོ་གདན་འདྲེན་ཞུས་ནས་སྨོན་ལམ་འཚོགས་པ་རེད་ཨ་ནི་སྨོན་ལམ་གྱི་མཐའ་མ་དེ་ལ་ཡང་ད་ཅིག། ཁ་སང་དགེ་ལུགས་སྨོན་ལམ་སྐབས་ལ་ཡང་ཨ་ནེ་གཅིག་བྱམས་པ་གླིང་སྐོར་ཞུས་པ་ནང་བཞིན་ང་ཚོས་ཡང་རྡོ་རྗེ་གདན་གྱི་ཨ་ནེ་གཅིག་སྐོར་ར་ཆ་ཚང་ཅིག་བསྐོར་ཨ་ནེ་གཅིག་ཕྱོགས་བཞི་ལ་ཡང་ཨ་ནེ་རྒྱལ་བ་བྱམས་པ་གདན་འདྲེན་ཞུས་ཨ་ནེ་མི་མང་ཚོ་གིས་བྱང་ཆུབ་སེམས་མཆོག་འདོན་གྱིན་འདོན་གྱིན་ཨ་ནེ་ཕྱོགས་བསྡུས་མ་བསྐོར་ར་བསྐོར་ར་ཅིག་བསྐོར་བ་རེད་ཨ་ནེ་བསྐོར་བ་བསྐོར་བའི་སྐབས་ལ་ཨ་ནེ་མཆོད་རྟེན་གྱི་ཕྱོགས་བཞི་ལ་ཡང་ཨ་ནེ་ནམ་རྒྱུན་གསུང་སྲོལ་ནང་བཞིན་ཅིག་ཨ་ནེ་ཁྲུས་གསོལ་དང་རབ་གནས་བྱེད་ཡ་དང་བསྟན་པ་དང་དགེ་བའི་འགྲོ་བ་བདེ་ཡ་གི་སྨོན་ལམ་རྒྱབ་ཀྱི། བྱས་པ་ཡིན་ཙང་ཨ་ནི་མཇུག་སྡོམ་ཡང་བསྐྱར་ཨ་ནི་ད་སྨོན་ལམ་འཚོགས་ས་ལ་ཚུར་ཕེབས་ནས་ཨ་ནི་ཅིག་རྒྱལ་བ་བྱམས་པའི་གྱི་སྨོན་ལམ་འདོན་གྱིན་འདོན་གྱིན་ཨ་ནི་དགོངས་དག་དེ་ནི་ཅིག་ད་ཚོགས་ཕུལ། ཨ་དེ་ནས་ཨ་ནི་བསྔོ་བ་སྨོན་ལམ་བསྡུས་མ། ཅིག་ཨ་ནི་ད་ཅིག་ཁ་ལོ་བ་ད་མཇུག་བསྒྲིལ་བ་རེད་པ་འོ་འདི་ཁ་སང་དེ་མཇུག་བསྒྲིལ་དཔེ་མི་སྲིད་ཡག་པོ་བྱུང་ཅིག་ད་ནི་ད་ཅིག་ད་བྱེད་མཁན་རེད།

གནས་ཚུལ་ཞིབ་ཕྲ་གསལ་བཤད་གནང་བར་ཐུགས་རྗེ་ཆེ་ཞུ་བ་དང་སྦྲགས་ལེ་ཚན་དེ་ཡང་དེ་གར་མཚམས་འཇོག་ཞུ་གི་ཡིན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ཡིན།

ཐའེ་ཀྲུང་གི་ས་གནས་ད་ག་རང་ནས་ཡང་དམངས་གཙོ་ཡར་ཐོན་ཚོགས་པ་གི་གྲོས་ཚོགས་འཐུས་མི་ཡང་བཞེངས་ཀྱི་ཡོད་མོ་རང་ཆ་བཞག་ནས་ཡིན་ན་བོད་དོན་རྒྱབ་སྐྱོར་ཚོགས་པ་གི་ད་ག་ད་གྲོས་ཚོགས་འཐུས་མི་གི་ག་ད་ཕྱག་རོགས་གནང་བསྡད་མཁན་ཅིག་ཆགས་ཀྱི་ཡོད་རེད་དེ་ནང་བཞིན་ད་ལྟ་དེ་ཐའེ་ཝན་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་མི་ཞིག་ཆགས་ཀྱི་ཡོད་རེད་དེ་འདྲས་སོང་ཙང་མོ་རང་གི་ད་ལྟ་བོད་པའི་གི་གནས་ཚུལ་མང་པོ་ཞིག་ག་ལ་ཡང་ཕྱག་རོགས་གནང་གི་ཡོད་སོང་ཙང་མོ་རང་གི་རྒྱབ་སྐྱོར་བྱས་བྱས་ང་ཕ་གིར་བཅར་ཡིན་དེ་ནང་བཞིན་གི་འདི་སྐབས་དེ་ཨ་ནི། སྲིད་འཛིན་འོས་མི་བཞེངས་མཁན་ཕ་གིར་ཕེབས་བཞག་ཨ་ནི་འདི་སྐབས་དེ་ནི་ཁོ་རང་ལ་ཡང་མཇལ་དར་ཅིག་ཕུལ་བྱས་དམིགས་བསལ་གྱི་ཨ་ནི་ང་ཅིག་བོད་པའི་ཚང་མའི་ཚབ་བྱས་བྱས་ཨ་ནི་ཁོ་རང་ལ་བཀྲ་ཤིས་བདེ་ལེགས་ཞེས་ཞུ་བར་བཅར་བ་ཡིན། ཨ་ནི་ཁོ་རང་གི་གསུང་དེ་དེ་ལ་ཨ་ནི་ད་བོད་མི་ཚོ་ཡང་ཅིག་ལོ་མང་པོ་ཅིག་སྔོན་ནས་ཨ་ནི་བོད་པའི་གི་འཐབ་རྩོད་ཀྱི་ཆེད་དུ་ཡང་སྐུ་ལས་སྐྱོན་གྱི་ཡོད་རེད་ཨ་ནི་ཁྱེད་རང་ཚོ་ཤུགས་རྒྱབ་ཤོག་ཨ་ཨོ་དེ་འདྲས་ཟེར་ནས་གསུངས་སོང་ལགས། ལགས་ལགས་སོ་ཨ་ནི་བཀྲ་ཚེ་ལགས་ད་སྤྱི་ཡོངས་ཀྱི་ཆ་ནས་ཞུས་པ་ཡིན་ན་བཀྲ་ཚེ་ལགས་ད་ཐེ་ཝན་གི་ལོ་མང་པོ་ཅིག་འགར་ཐེ་ཝན་ནང་ལ་བཞུགས་ཡོད་རེད་དེ་སྔའི་གི་སྐབས་ལ་ཡ་ད་ཐེ་ཝན་གི་ངོས་ནས་བོད་པ་ཚོའི་ཐོག་ལ་ཡ་གཟིགས་ཕྱོགས་ཅིག་ཡོད་རེད་དེ་ནས་ཨ་ནི་ད་ལོ་ཉི་ཤུ་རྩ་ལྔ་རྩ་དྲུག་གི་གོང་ལ་ཨ་ནི་ཐེ་ཝན་ནང་ལོགས་ལ་ཡ་ད་དམངས་གཙོའི་གི་འགྱུར་བ་དང་དེ་འདྲས་གི་ཐེ་ཝན་ནས་འོས་བསྡུ་གི་ལམ་སྲོལ་ཆགས་ཡོད་རེད་དེ་ནས་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐེ་ཝན་ནང་ལ་གདན་འདྲེན་ཞུས་པའི་གི་གནས་ཚུལ་ད་དེ་བས་ཕར་རྒྱབ་ལྗོངས་ལ་ཕར་རྒྱབ་ཤིག་རྒྱབ་ནས་གཟིགས་པ་ཡིན་ན་གནས་ཚུལ་དེ་འདྲས་བྱུང་ཡོད་རེད་དེའི་གི་བརྒྱུད་རིམ་གི་དེ་ནང་ལོགས་ལ་ཡ། ཐའེ་ཝན་གཞུང་གི་ངོས་ནས་བོད་པ་ཚོའི་ཐོག་ལ་ཡང་གཟིགས་ཕྱོགས་དེ་ག་འདྲས་ཅིག་ཆགས་གནང་ཡོད་ན། རེད་ལགས་ད་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ལ་ཡང་ཐའེ་ཝན་གྱི་ད་མང་མོས་དམངས་གཙོའི་འོས་བསྡུ་ས་དང་པོ་དེ་ཆགས་ཀྱི་ཡོད་རེད་དེ་ཆ་བཞག་ཡིན་ན་ཨན་ལི་ཏོང་ཧོའེ་ད་འདི་སྐབས་དེ་གོ་མིན་ཏང་གཞུང་རེད་དེ་ཡིན་ནའི་གང་ཟག་དེ་ལས་ཨན་ཅིག་དམངས་གཙོ་དང་དེ་ནང་བཞིན་དམིགས་བསལ་གྱི་སྐྱབས་མགོན་རིན་པོ་ཆེ་སྙེའུ་གཞུང་གནང་མཁན་ཞིག་ཡིན་པ་སོང་ཙང་ཨ་ནི་དགུ་བཅུ་གོ་དྲུག་ལོ་ལ་ཁོ་རང་སྲིད་འཛིན་ཆགས་བ་དང་དགུ་བཅུ་གོ་བདུན་ལོ་ལ་ཡང་སྐྱབས་མགོན་རིན་པོ་ཆེ་ཐེ་ཝན་ལ་ཆིབས་བསྒྱུར་བསྐྱངས་ཡོད་རེད་དེ་ནང་བཞིན་དགུ་བཅུ་གོ་བརྒྱད་ལོ་ལ་ཡང་དོན་གཅོད་ལས་ཁུངས་ཚུགས་བྱས་ད། དེ་ནས་ལི་ཏུང་ཧའེ་གི་སྲིད་འཛིན་ལོ་བཞི་གི་མཇུག་དེ་ལ་ཡང་ལོ་ཉིས་སྟོང་ལ་དམངས་གཙོ་ཡར་ཐོན་ཚོགས་པ་གཞུང་ཟིན་བྱས་ད། ཁོ་རང་གིས་ལོ་བརྒྱད་ཟིན་གནང་ཡོད་རེད་དེ་བཞིན་དུ་ད་ལྟ་བར་དུ་བརྒྱུད་རིམ་ནང་ལ་ཟིན་ཡོད་དུ་དམངས་གཙོ་ཡར་ཐོན་ཚོགས་པའི་གཞུང་དེ་སླེབས་བྱས། བོད་པའི་གི་བོད་ནང་ཡོད་མཁན་གི་བོད་ནང་ལ་ཡ་འགྲོ་མིའི་ཐོབ་ཐང་རྡོག་རོལ་བཏང་བའི་སྐབས་ལ་རེད་དེ་ནང་བཞིན་གི་བོད་ནང་ལ་ཡ་ད་སྐུ་ལུས་མེ་སྲེག་བཏང་ཡོད་རེད་སྡུག་ཤུབ་དཀའ་ངལ་ག་འདྲས་བྱུང་པ་ཡིན་པ་ཡིན་ན་ལས་ཐེ་ཝན་གི་གྲོས་ཚོགས་གི་ནང་ལ་ཡ་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་གི་གྲོས་ཚོགས་འཐུས་མི་གི་ག་ད་བོད་པའི་གི་གནས་ཚུལ་གི་སྒང་ལ་ཡ་གཏམ་བཤད་གནང་ཡ་ལ་སོགས་པ་ད་མི་མང་ལ་བོད་པའི་གི་ཁ་ཡོད་ལག་ཡོད་གི་གནས་ཚུལ་དེ་ཚོ་ཡ་གོ་རྟོགས་སྤེལ་དང་དམིགས་བསལ་གི་ཐེ་ཝན་དེ་ལུང་པ་གཞན་དག་ནང་བཞིན་མིན་པ་ཅིག་གམ། རྒྱ་ཡིག་དང་རྒྱ་སྐད་འགྲོ་སའི་ས་ཞིག་ཡིན་པ་སོང་ཙང། དེ་ལ་ཡང་བོད་དོན་གྱི། ཅིག་ལས་འགུལ་ལས་གཞི། གསུང་བཤད་ག་འདྲ་ཞིག་གནང་གི་ཡོད་པ་ཡིན་ན། རྒྱ་ནག། མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི། མི་དམངས། དཀྱུས་མ་དེ་ཚོ་ཡིན་ན། ཁོང་ཚོ་ལ་གོ་རྟོགས་སྤེལ་ཐུབ་ཀྱི་རེད། དེ་བྱས་བྱས། ད་ལྟ་བར་དུ་དམངས་གཙོ་ཡར་ཐོན་ཚོགས་པ་གིས། བོད་པའི་ཆབ་སྲིད་ཙམ་མ་ཡིན་པར་ཐའེ་ཝན་ནང་ལ་ཡོད་མཁན་བོད་མི་གྱི། ཅིག་འཚོ་བ་རེད་ག་འདྲ་ཞིག་ཡང། ཤུ་གུ་ཡིག་ཆ་འགྲིག་མ་འགྲིག་རེད་དེ་འདྲའི་གི་སྒང་ལ་རྒྱབ་སྐྱོར་ཧ་ལས་པ་ཤུགས་ཆེན་པོ་གནང་བསྡད་ཀྱི་ཡོད་རེད། ལགས་ལགས་སོ། ཨེ་དུས་སུ་འདི་ག་ནས་གནད་འགག་གཅིག་དེ་མིན་ཆབ་སྲིད་ཀྱི་ཐོག་ནས་དངོས་ཤུགས་བརྒྱུད་གསུམ་ནས་ཕྱག་རོགས་གནང་ཡོད་རེད་ད་ག་ནང་བཞིན་ད་ད་ལྟ་གོང་དུ་བཀྲ་ཤིས་ལགས་གསུངས་པ་ནང་བཞིན་དགུ་བཅུ་གོ་བརྒྱད་གོ་དགུ་གཅིག་ནས་ཨ་ནི་ཐེ་ཝན་ནང་ལོགས་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་ཡིན་ཟེར་ནས་བཙུགས་ཡས་ཀྱི་དེ་འདྲས་ཀྱི་ཆོག་མཆན་གནང་ཡོད་རེད། ཐེ་ཝན་ནང་ལ་ཡོད་པའི་བོད་པ་ཚོས་ཀྱི་ཐོག་ལ་ཡ་ད་ཅིག་ད་ལྟའི་དམངས་གཙོ་ཡར་ཐོན་ཚོགས་པའི་གཞུང་འཛིན་པའི་སྐབས་ལ་ཡ་ད་འདི་རོབ་ཅིག་ད་གསུངས་སོང། ཡིག་ཆ་གི་ཐོག་ལ་ཅིག་ཐུགས་ཕན་དེ་སོས་ཡས་དེ་རྒྱ་ཆེ་ལོས་ག་འདྲ་ཅིག་རེད་དགོངས་དོར། དེ་ལྟར་ལུང་པ་གཞན་དག་དཔེ་མཚོན་བཞག་པའི་ལ་ཤུགས་ཆེན་པོ་མ་རེད་དེ་ཡིན་པ་ཡིན་ནའི་ལའི་ལུང་པ་གཞན་དག་དེ་བ་ལ་སྐྱབས་བཅོལ་གྱི་ཁྲིམས་ཡོད་པ་སོང་ཙང་ཨ་ནི་སྐྱབས་བཅོལ་ཁྲིམས་གཞིར་བཟུང་གི་ལུང་པ་ག་ནས་སྐྱབས་བཅོལ་སླེབས་པ་ཡིན་ནའི་ཚེ་ཨ་ནི་ཨ་ཅིག་ཁོ་རང་ཁྲིམས་གཞིར་བཟུང་གི་ཅིག་ཤུ་གུ་རག་འགྲོ་ཡས་ཡོད་རེད་དེ་ཨ་ནི་ཐེ་ཝན་གྱི་ནང་ལ་ད་ད་ལྟ་བར་དུ་ཡང་སྐྱབས་བཅོལ་གྱི་ཁྲིམས་ཡོད་མ་རེད་གཏན་འབེབས་བྱུང་ཡོད་མ་རེད་དེ་ཡིན་པ་ཡིན་ནའི་ལའི

ཨ་ལོ་ཉིས་སྟོང་བཅུ་དྲུག་སྤྱི་ཟླ་དྲུག་པའི་ཏ་རིག་ཉི་ཤུ་རྩ་དགུ་གི་སྔས་ལ་སླེབས་བསྡད་མཁན་ཤུ་གུ་མེད་མཁན་ཡིན་ན་དེ་ཚོ་ལ་ཤུ་གུ་སྤྲད་དགོས་ཀྱི་ཡོད་ཞུས་ཏེ་མཐའ་མ་མི་བཅུ་གསུམ་ལ་ཤུ་གུ་རག་ཡས་དེ་འདྲ་བྱུང་བ་ད་འདི་ཐད་དེ་ཚང་མ་དམིགས་བསལ་ཞིག་ཆགས་འགྲོ་གི་རེད་ཅི་ལྟར་ཐེ་ཝན་གྱི་ནང་ལ་ད་རིང་ཧོང་ཀོང་ནས་སློབ་ཕྲུག་དང་དེ་འདྲ་ཟེར་ནས་མང་པོ་ཡོད་རེད་དེ། ཐད་ཀར་དེ་འདྲ་ཟེར་ནས་བོད་པ་ནང་བཞིན་ཤུ་གུ་རག་ཡས་ད་ལྟ་བར་ལ་བྱུང་ཡོད་མ་རེད་དེ་ནི་དམིགས་བསལ་ད་ལྟ་ཧོང་ཀོང་ལ་མ་འདྲ་བ་ཅིག་རྒྱབ་སྐྱོར་གནང་ཕོད་དེ་ཁོ་རང་ཚོ་ཧོང་ཀོང་གི་ནང་ལ་ཡང་ཅིག་གི་ནང་སློབ་སྦྱོང་འདི་ཚང་མ་རྒྱ་ཡིག་དང་རྒྱ་སྐད་ཡིན་པ་སོང་ཙང་ཨ་ནི་ཡང་ཅིག་ཤུ་གུ་དེ་འདྲ་ཟེར་གནང་ཐུབ་མེད་པ་ཡིན་ན་ཡང་ཁོ་རང་ཅིག་དམིགས་བསལ་གི་ལས་ཀ་སྤྲད་ཡོང་དུས་ཁོ་རང་ཚོ་ཤར་རྒྱག་ལས་ཁུངས་ནང་ལས་ཀ་བྱེད་བཞག་ཡོད་རེད་ད་བོད་པ་ཚོ་ཨ་ནི་དངོས་གནས་ཅིག་ང་ཚོ་ད་རྒྱ་གར་བལ་ཡུལ་དེ་མིན་ལ་ཡོང་བཞག་རྒྱུའི་རྒྱ་ཡིག་དང་རྒྱ་སྐད་གལ་ཤེས་ཀྱི་ཡོད་མ་རེད་དེ་ལས་ཀ་སྤྲད་པ་ཡིན་ན་ཁོས་ལས་ཁུངས་ཀྱི་ལས་ཀ་དང་དེ་འདྲ་ང་ཚོ་བྱེད་ཐུབ་ཀྱི་ཡོད་མ་རེད་དེ་ཁོང་ཚོས་ལས་ཀ་སྤྲད་པ་ཡིན་ན་ང་ཚོ་ཅིག་བྱེད་ཐུབ་ཀྱི་ཡོད་མ་རེད་དེ་འདྲ་སོང་ཙང་ལས་ཀའི་སྒང་ལ་ཡང་ད་ཏོག་ཙམ་ང་ཚོ་ཅིག།

མི་མང་གི་ཚོགས་པ་ཟེར་དེ་འདྲའི་སོང་དུས་ཁྱེད་རང་གི་ངོས་ནས་ཐེ་ཝན་ལ་ཡ་ད་ད་ལྟའི་གི་ཆ་ལ་གཟིགས་པ་ཡིན་ན་ད་ཉི་མ་ཁ་ཤས་མི་ཞིག་ཡོད་མ་རེད་དེ་གསར་འགྱུར་དཔྱད་གཏམ་དང་ད་མང་ཚོགས་ཀྱི་བསམ་ཚུལ་དང་དེ་འདྲས་གཟིགས་ཡོད་ཀྱི་རེད་སུ་རྒྱལ་ཁ་ཐོབ་པའི་གི་རེ་བ་ཆེ་ཡོད་པ་ཡིན་ན་ཁྱེད་རང་གི་ངོས་ནས་ཡིན་ན་དེ་གས་དེ་འོས་མི་གསུམ་བཞི་ཅིག་ནང་ལོག་ནས་སུ་ཐོབ་པ་ཡིན་ན།

རྒྱལ་སྤྱིའི་སྡིངས་ཆ་སྒང་ལ་རྒྱ་ནག་གིས་འབུར་སུ་བཏང་གི་ཡོད་མ་རེད་དེ་འདྲའི་དཀའ་ངལ་དུ་ཁིག་བར་ཡོད་དུས་དེ་ལུང་པ་གཞན་དག་རང་བཙན་ཡོད་བསྡད་མཁན་ལུང་པ་ནང་བཞིན་མེན་པ་ཡ་ཁོ་ཚོ་གི་དམིགས་བསལ་གི་གཅིག་གམ་ལ་འདི་སྒང་ལ་འགན་ལེན་ཡོད་བསྡད་མཁན་གི་མི་མང་ཆགས་བསྡད་ཡོད་དེ་འདྲའི་སོང་ཙང་ད་ལྟའི་དམངས་གཙོ་ཡར་ཐོན་ཚོགས་པའི་གི་ཕྱག་ལས་གནང་བསྡད་སྟངས་དེ་ཨ་ནི་དངོས་གནས་འཛམ་བུ་གླིང་གི་ཡོངས་ལ་ཡ་རྒྱལ་སྤྱིའི་གི་སྡིངས་ཆ་གི་སྒང་ལ་ཐེ་ཝན་རྒྱ་ནག་དང་མ་འདྲ་བ་འབུར་སུ་ཐོན་ཡོང་བའི་གི་གཅིག་གཟེངས་སུ་ཐོན་ཡོང་བའི་གི་ཕྱག་ལས་མང་པོ་ཞིག་གནང་ཡོད་པ་སོང་ཙང་ད་རིང་མི་མང་གཅིག་གཞོན་སྐྱེས་ཚོ་གི་ཡ་སྔོན་མ་ནང་བཞིན་མེན་པ། བྱས་ནས། གོ་མིན་ཏང་གི་མི་ཐོག་གཉིས་པ་གསུམ་པ་ཡིན་ན་རེད་མིན་ཅིན་ཏང་གི་མི་ཐོག་གཉིས་པ་གསུམ་པ་ཡིན་ན་རེད་ཅེས་གང་ལྟར། ཆབ་སྲིད་ཚོགས་པའི་གི་ད་ག་རང་ལ་མིག་མ་བལྟས་ནས་རྒྱལ་ཁབ་དང་གི་མི་མང་གི་ཆེད་དུ་མ་འོངས་ཐའེ་ཝན་གི་ཆེད་དུ་སུས་གི་ཡ་ཕྱག་ལས་ཡག་ག་གནང་གི་ཡོད་ན་ད་ག་རང་ལ་རྒྱབ་སྐྱོར་བྱེད་བྱེད་ཀྱི་ཆ་དེ་དུས་ཨ་ནི་དཔེར་ན་ང་ཚོའི་ངོས་ནས་ཡིན་ག་ཡིན་བོད་པ་ཚང་མའི་སེམས་པ་ནང་ད་ག་རང་ཡོད་གི་རེད་བསམ་གི་འདུག་དེ་བྱས་དུས་དམངས་གཙོ་ཡ་ཡར་ཐོན་ཚོགས་པ་རེད་ཅེས་བྱུང་ཟིན་པ་ཡིན་ན་ང་རང་ཚོ་གི་ད་ལྟའི་འཐབ་རྩོད་རེད་དེ་ནང་བཞིན་གྱི་རྒྱལ་སྤྱིའི་གྱི་འབྲེལ་ལམ་སྒང་ལ་ཡ་ད་ནང་ཐེ་ཝན་གྲོས་ཚོགས་ཀྱི་ནང་ལ་ཡ་ཐེ་ཝན་མི་མང་ལ་ཡ་བོད་པའི་གོ་རྟོགས་སྤེལ་ཡ་རེད་དེ་ཐེ་ཝན་མི་མང་དང་ཐེ་ཝན་གྱི་ད་ནང་ལུང་པ་འདི་གི་ནང་ཡ་ལས་འགུལ་ལས་གཞི་ག་འདྲ་ཞིག་སྤེལ་པ་ཡིན་ན་འདིའི་རྒྱ་ཡིག་རྒྱ་སྐད་ཀྱི་རྐྱེན་གྱིས་རྒྱ་ནག་སྐམ་ས་ཆེན་པོ་གྱི་མི་མང་ཚོ་ལ་ཡ་ཨང་ཅིག་ཤུགས་རྐྱེན་ཤུགས་ཆེར་སྤྲད་ཐུབ་གི་ཡོད་ད་གོ་རྟོགས་ཤུགས་ཆེར་སྤྲད་ཐུབ་གི་ཡོད་སོང་ཙང་དམངས་གཙོ་ཡར་ཐོན་ཚོགས་པ

ཅིག་གང་ལྟར་སྲིད་འཛིན་འོས་ཐོབ་གི་རེད་ཟེར་འདི་ནས་གསུངས་འདི་ངས་དཔེ་མ་སྲིད་མང་པོ་རེད་ད་ཡིན་ནས་སྲིད་འཛིན་གཅིག་པོ་འོས་ཐོབ་པ་ཙམ་གྱིས་འགྲིག་གི་ཡོད་མ་རེད་དཔེ་ན་ཐེ་ཝན་གྱི་ནང་གྲོས་ཚོགས་འཐུས་མི་བརྒྱ་དང་བཅུ་གསུམ་ཡོད་རེད་བརྒྱ་དང་བཅུ་གསུམ་གྱི་ནང་ནས་དཔེ་ན་ད་ལྟའི་སྐབས་དུ་དམངས་གཙོ་ཡར་ཐོན་ཚོགས་པ་གཞུང་འཛིན་པའི་སྐབས་དུ་གྲོས་ཚོགས་འཐུས་མི་དྲུག་ཅུ་རེ་གཅིག་ཨ་ནི་དམངས་གཙོ་ཡར་ཐོན་ཚོགས་པའི་གྲོས་ཚོགས་འཐུས་མི་ཆགས་ཀྱི་ཡོད་རེད་དེ་ད་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གི་ད་ཕྱི་ཟླ་དང་པོའི་ཏ་རིག་བཅུ་གསུམ་ལ་དམངས་གཙོ་ཡར་ཐོན་ཚོགས་པ་ཀྱི་གྲོས་ཚོགས་འཐུས་མི་ཉུང་མཐར་ལ་ལྔ་བཅུ་ང་བདུན་ཐོབ་མེད་པ་ཡིན་ན་ཨ་ནི་སྲིད་འཛིན་ཐོབ་པ་ཡིན་ནས་གྲོས་འཆར་དང་ཚང་མ་ཡང་གྲོས་ཚོགས་ནས་ཡང་གཏན་འབེབས་བྱེད་དགོས་ཀྱི་ཡོད་པ་དང་དེ་ནས་ཡང་ཐག་གཅོད་ཀྱི་ཡོད་སོང་ཙང་ཨ་ནི་གྲོས་ཚོགས་འཐུས་མི་གྱི་སྒང་ལ་ཁོང་ཚོས་གི་ད་གང་ལྟར་སེམས་འཚབ་ཞེ་པོ་ཞིག་གནང་བསྡད་ཀྱི་འདུག་མ་གཏོགས་སྲིད་འཛིན་འདི་ད་ད་ལྟའི་གི་ཚོད་དཔག་ནང་ལྟར་དམངས་གཙོ་ཡར་ཐོན་ཚོགས་པ་ཐོབ་ཤག་ཤག་རེད་ཅེས་བྱེད་བསྡད་ཀྱི་འདུག་ལ།
ལགས་ལགས་སོ་བོད་དང་ཐེ་ཝན་འགྲོ་བ་མིའི་ཐོབ་ཐང་བསྟི་གནས་ཁང་གི་དྲུང་ཆེ་དང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་ཕྱི་པོ་ཞེ་པོ་ཞིག་རེད་དེ་དུས་ཚོད་བཏོན་གནང་ནས་ང་ཚོར་བཅར་འདྲི་ཞུ་རྒྱུའི་གོ་སྐབས་གནང་བར་ཐུགས་རྗེ་གནང། བཀྲ་ཤིས་ལགས་ཐུགས་རྗེ་གནང།

བོད་ཕྱི་ནང་གཉིས་སུ་འཁོད་པའི་བོད་མི་རྣམས་ཀྱིས་གདུང་སེམས་མཉམ་སྐྱེད་ཞུ་རྒྱུའི་སླད་དུ་ཉི་ཧོང་བོད་ཁང་ནང་སྨོན་ལམ་གསུང་འདོན་གོ་སྒྲིག་ཞུས་འདུག་པས་དེའི་སྐོར་ཉི་ཧོང་ནང་བཅའ་བཞུགས་སྐུ་ཚབ་དོན་གཅོད Arya ཚེ་དབང་རྒྱལ་པོ་ལགས་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པས་ཁོང་གིས་གསུང་དོན། ལགས་རྣམ་པ་ཚོས་ཀྱི་མཁྱེན་གསལ་ལྟར་ད་ལྟའི་གི་དེ་ཉི་ཧོང་ནང་ལོགས་ལ་ཨ་ནི་ཉིས་སྟོང་ཉི་ཤུ་རྩ་བཞི་གི་ཕྱི་ལོ་གསར་པའི་གི་ཉི་མ་དང་པོ་དེའི་ཉིན་རྒྱབ་རང་ལ་ཨ་ནི་ས་ཡོམ་ཆེན་པོ་ཅིག་འདི་འདྲ་ཅིག་བྱུང་ཡོད་རེད། ས་ཡོམ་ཆེན་པོ་དེ་བྱུང་ས་དེ་ཡང་ད་ཉི་ཧོང་གི་ནུབ་བྱང་གི་ས་ཁུལ་དེ་ཚོ་ཆགས་བསྡད་ཡོད་རེད་ཁོ་ཚོའི་གི་ནོ་ཏོ་ཕྱེད་གླིང་གླིང་ཕྲན་ཟེར་ཡག་རེད་ནོ་ཏོ Peninsula ཟེར་ད་དེའི་ནང་ལོགས་ལ་ས་ཆ་ཁུལ་ཤུགས་ཆེ་ཅིག་ཨ་ཤི་ཨི་ཤི་ཁ་ཝ་དང་ཝ་ཇི་མ་དེ་འདྲ་ཆགས་བསྡད་ཡོད་རེད་དེ་ས་ཡོམ་ཨ་ནི་གྲངས་ཚད་དེ་ཨ་ནི Magnitude བདུན་དང་གྲངས་ཆུང་དྲུག་ཅིག་འདི་འདྲ་ཆགས་བསྡད་པ་དེ་ཆེན་པོ་ཞེ་དྲག་རེད། ཐེངས་འདིའི་ནང་ལོགས་ལ་མི་སྲོག་སྐྱོན་དེ་འདྲ་མང་པོ་བྱུང་ཡོད་རེད། དེའི་ནང་ལོགས་ལྷག་པར་དུ་ཁང་པ་ཞིག་པ་དེ་འདྲ་དང་ཟམ་པ་ལུག་པ་དང་མེ་སྐྱོན་ཤོར་བ་དང་རྒྱུ་ནོར་ལ་གོད་ཆག་ཤུགས་ཆེན་པོ་ཞིག་བྱུང་བསྡད་ཡོད་རེད། ད་ཡིན་ན་ཁོ་རང་ཚོས་ཚགས་ཚུད་པོ་ཐོག་ནས་བལྟས་ཡར་མར་ལས་འགུལ་བྱས་བྱས་མི་གི་སྲོག་ལ་སྐྱོན་བྱུང་བ་དེ་ཉུང་ཤས་ཅིག་རེད་ད་ཡིན་ན་བརྒྱ་ལྷག་ཙམ་ཞིག་ཆགས་འགྲོ་གི་ཡོད་རེད་ད་དུང་ཡིན་པར་བྱས་མི་མང་པོ་ཅིག་རྩད་ཆོད་གི་ཡོད་མ་རེད་མང་པོ་ཅིག་ཡང་ད་བསྡད་ས་ཡེ་མེད་པ་བྱས་བྱས་གཞུང་གི་ཐོག་ནས་འཕྲལ་སེལ་གྱི་བསྡད་ས་འདི་འདྲ་བཟོས་བྱས་དེ་འདྲའི་དཀའ་ངལ་ཤུགས་ཆེན་པོ་ཞིག་འགྲོ་བསྡད་ཡོད་རེད། ད་དེ་ལ་ནི་ང་ཚོས་ཀྱི་གདུང་སེམས་མཉམ་སྐྱེད་ཀྱི་ཆེད་དུ་ང་ཚོ་བདེ་སྐྱིད་ཀྱི་ལས་ཁུངས་དང་བོད་ཁང་རེད་དེ་ནི་མཉམ་པོ་ལ་ནི་ང་ཚོས་ཀྱི་དེ་ཉི་ཧོང་ནང་ལ་ཡོད་པའི་ཀྱི་བོད་རིགས་སྤྱི་མཐུན་ཚོགས་པ་མཉམ་རུབ་ཀྱི་ཐོག་ནས་ང་ཚོས་ཀྱི་མཆོད་འབུལ་སྨོན་ལམ་ཅིག་ཏུ་ཞུས་ན་ཟེར་བྱས་དེ་བྱས་རེད་ད་དེ་ཁ་སང་གཟའ་སྤེན་པའི་ཀྱི་དུས་ཚོད་སྟབས་བསྟུན་བྱས་དེ་ནང་ལོགས་ལ་མཉམ་ཞུགས་གནང་མཁན་དེ་ཉི་ཧོང་ཀྱི་མི་དང་ནི་བོད་པ་དང་ནི་ཡང་རྒྱ་མི་མི་དེ་འདྲས་ཏོག་ཙམ་བསླེབས་བཞག་དེ་བྱས་བྱས་ང་ཚོས་མཆོད་འབུལ་སྨོན་ལམ་ཅིག་ཏུ་ཞུས་ཡིན།
ཡང་ཐོག་མར་སྐུ་ཚབ་དོན་གཅོད་མཆོག་གིས་མཆོད་འབུལ་སྨོན་ལམ་འདི་འགོ་ཁྲིད་ཞུ་དགོས་དོན་སྐོར་དེར་ཆེད་ཕེབས་གནང་བའི་ཉི་ཧོང་བ་དང་རྒྱ་རིགས་ཚོར་ངོ་སྤྲོད་གནང་འདུག་པས་དེའི་སྐོར་གསུང་དོན། ད་འདིའི་ནང་ལོགས་ལ་འགོ་དང་པོ་དེ་ང་ཚོས་ཏོག་ཙམ་ངོ་སྤྲོད་ཞུས་རྗེས་ཉི་ཧོང་མི་དང་ཁོ་རང་ཚོ་མང་པོ་ཞིག་བྱོན་ཡོད་འདུག་དུས་ཙམ་པར་དེ་ད་ལྟའི་ཉི་ཧོང་ནང་ལོགས་ལ་དེ་འདྲའི་གོད་ཆག་ཆེན་པོ་བྱུང་བ་དེ་ལ། ང་ཚོ་བོད་པ་ཚོ་ཚང་མའི་ཐོག་ནས་དཔེ་དེ་བོད་ཕྱི་ནང་གཉིས་ལ་ཡོད་པ་དང་ནི་བཙན་བྱོལ་སྒྲིག་འཛུགས་ཐོག་ནས་གདུང་སེམས་མཉམ་སྐྱེད་ཡོད་པའི་བློ་ཕམ་ཞེ་དྲག་བྱུང་སོང་དེ་ཡིན་ཙམ་པ་ད་ད་ལྟའི་གི་མི་དེ་གྲོངས་ཕྱིན་པའི་གི་མི་གི་ཆེད་དུ་ལ་ང་ཚོ་མཆོད་འབུལ་སྨོན་ལམ་དང་ད་ལྟའི་གནས་སྟངས་དེ་ཡག་པོ་ཅིག་གང་མགྱོགས་མགྱོགས་ཅིག་བོད་དེ་ཡག་པོ་ཆགས་ཡག་གི་སྨོན་ལམ་འཛུགས་ས་ཞུ་གི་ཡོད་ཅེས་ངོ་སྤྲོད་ཞུས་ཡིན། དེ་ཡིས་མ་ཚད་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནང་བླ་སྤྲུལ་མཁན་པོ་དགེ་བཤེས་དགེ་འདུན་འདུས་མང་ཡོངས་དང་ཆོས་ཞུ་བ་རྣམས་ལ་ཉི་ཧོང་ན་ས་འགུལ་བྱུང་བའི་སྐོར་བཀའ་གནང་བ་དང་ཁོང་རྣམས་ཀྱི་ལྷན་དུ་ཤེས་རབ་སྙིང་པོ་གསུང་འདོན་གནང་བ་དང་དེ་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་གི་སྲིད་བློན་མཆོག་ལ་ཐུགས་གསོའི་གསུང་འཕྲིན་ཞིག་སྩལ་གནང་མཛད་པ་དེ་སྒྲོག་སྦྱང་སོགས་ཞུས་པར།

འདི་ཚོ་ཏོག་ཙམ་ཁོ་ཚོར་སྙན་སེང་ཞིག་ཞུས་དུས་ཙམ་པ་ཨ་ཉི་ཧོང་མི་དེ་ཚོས་དགའ་པོ་ཞེ་དྲག་བྱུང་སོང་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་གིས་བྷོདྷ་ག་ཡ་དེ་ལ་མི་མང་ཚོགས་ཀྱི་ནང་ལ་ནི་ཉི་ཧོང་ནང་ལ་དཀའ་ངལ་འཕྲད་པ་དེ་སྐོར་ལ་ཅིག་རྒྱ་འགྲེལ་བཤད་བརྗོད་དེ་ནང་ལ་གྲྭ་པ་བླ་མ་རེད་དགེ་སློང་རེད་ཅེས་པ་མང་པོ་དེ་མཉམ་པོ་ལ་ཤེས་རབ་སྙིང་པོ་འདོན་པ་དེ་ལ་ཁོ་རང་ཚོ་ལ་ཅིག་གི་སེམས་པ་ལ་དགའ་པོ་དང།

ཨཱ་ནི་ཤེས་རབ་སྙིང་པོ་དང་བཟང་སྤྱོད་སྨོན་ལམ་དང། ཨཱ་ནི། ཅེས་སྐད་སྤྱན་རས་གཟིགས་གི་གཟུངས་སྔགས་དང་དེ་ཚོ་དེ་འདྲ་ཞིག་འདོན་བྱས། ཡག་པོ་ཞེ་དྲག་བྱུང། ཉི་ཧོང་དང་ཨཱ་ནི་རྒྱ་མིའི་གི་མི་དེ་འདྲས་ཁ་ཤས་ཕེབས་བསྡད་བཞག། ཁོ་རང་ཚང་མས་གི་ཨཱ་ནི་དེ་འདྲས་ཏེ་མི་རིགས་ཚང་མ་མཉམ་དུ་འཛོམས་བྱས་པས་ཏེ་དེ་འདྲས་གི་གདུང་སེམས་མཉམ་སྐྱེད་གི་སྨོན་ལམ་འདོན་ཐུབ་པ་དེ་ཡག་པོ་ཞེ་དྲག་བྱུང་སོང། དེ་ཡིན་ཙང་བོད་ཁང་ཐོག་ནས་ཡིན་པར་བྱས་ན་དེ་འདྲས་གོ་སྒྲིག་གནང་བ་དེ་ལ་ཐུགས་རྗེ་ཆེ་གནང། དེ་འདྲ་ཞུ་གི་འདུག་ལགས་ཟེར།
ཉི་ཧོང་སྐུ་ཚབ་དོན་གཅོད་ལས་ཁང་གིས་སྨོན་ལམ་གསུང་འདོན་འགོ་ཁྲིད་གནང་པ་དེའི་སྐོར་ཞིབ་ཕྲ་གསལ་བཤད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡོད་སྐུ་ངོ་ཐུགས་རྗེ་གནང། ཐུགས་རྗེ་གནང། དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་དང་པོའི་ཚེས་གསུམ་ཉིན་གནས་མཆོག་རྡོ་རྗེ་གདན་ནང་དགེ་ལྡན་ལུགས་བཟང་གཙུག་ལག་ཁང་ཆེན་མོའི་དགེ་ལུགས་རྒྱུགས་སྤྲོད་ཀྱི་བསླབ་པ་མཐར་ཕྱིན་པའི་དགེ་བཤེས་ལྷ་རམས་པ་རྣམས་ལ་ཕྱག་འཁྱེར་འབུལ་བཞེས་ཀྱི་མཛད་སྒོའི་ཐོག་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་གིས་མ་གཞི་བཀའ་སློབ་སྩལ་གནང་མཛད་སྐབས་ཉི་ཧོང་ནང་ས་འགུལ་ཆེན་པོ་བྱུང་བ་དེའི་སྐོར་བཀའ་གནང་བའི་རྗེས་སུ་ཤེས་རབ་སྙིང་པོ་གསུང་འདོན་གནང་བའི་དུམ་བུ་ཞིག་གསན་རོགས་གནང། ཉེ་ཆར་ཉི་ཧོང་ལ་ཡ་ས་ཡོམ་སྡུག་ཅག་ཞེ་པོ་ཅིག་བརྒྱབ་ཤག་གང་དག་བཅས་ཀྱི་མི་མང་པོ་ཅིག་འདས་གྲོངས་ཕྱིན་བཞག་ལ། ཡུལ་སྤྱི་རུ་ཁོ་ར་སྦད་དེ་ས་ཡོམ་གྱི་སྦད་དེ་ཡོང་གྱོང་གུན་ཆེན་པོ་བྱུང་བྱས་མི་མང་གི་སེམས་ལ་ཡ་ད་དངངས་སྐྲག་དང་མ་སྐྱིད་པ་ཡོང་བསྡད་ཡ་ཅིག་བྱུང་བསྡད་ཤག་ཨེ་ནི་ཉི་ཧོང་ཆ་བཞག་ན་སྤྱི་ཡོངས་ཀྱི་ཆ་ནས་བཤད་ན་ནང་པའི་ལུང་པ་ཆགས་དེ་ཡག་རེད་ཨེ་ནི་ཤེས་རབ་སྙིང་པོ་ཚང་མས་སྟོན་དེ་གི་ཡག་རེད་ས་ད་དེ་འདྲས་ཀྱི་ཡུལ་གྲུ་དེ་ཨེ་ནི་རྐྱེན་ངན་འདུག་སེ་ཕྲད་ཡོང་དུས་ང་རང་ཚོ་རང་ཤུགས་ཀྱིས

རྒྱ་ནག་གཞུང་གིས་བོད་ནང་བོད་མིའི་ཐོག་ལ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་སོགས་མི་ཆོས་མེད་པའི་སྲིད་བྱུས་དང་ཁོར་ཡུག་སོགས་ལ་གཏོར་ཚབས་ཅན་གྱི་སྲིད་བྱུས་ལག་བསྟར་བྱེད་པ་དེ་དག་ལ་ངེས་པར་དུ་གླེང་སློང་གནང་དགོས་པའི་འབོད་སྐུལ་ཞུས་ཡོད་པ་རེད། སྦེལ་ཇམ་གྱི་སྲིད་བློན་མཆོག་གིས་རྒྱ་ནག་ནི་ད་ཡོད་ཀྱི་དམངས་གཙོའི་དགྲ་བོ་ཡིན་པ་གསུངས་མྱོང་ཡོད་པའི་སྐོར་ཡང་ཡོ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཡོ་རོབ་ཀྱི་སྲིད་བྱུས་འགན་འཛིན་སྐུ་ཞབས Vincent Metten ཞུ་བས་དྲན་སྐུལ་གནང་ཡོད་པ་རེད། ཉེ་ཆར་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་ས་རུ་ལྗོངས་ཡོངས་ཀྱི་ཆོས་ལུགས་ལས་རིགས་ཀྱི་འཐུས་མིའི་བཞུགས་མོལ་ཚོགས་འདུ་ཞིག་ཚོགས་ཡོད་པ་དེ་གཙོ་བོ་གྲྭ་བཙུན་དང་དད་ལྡན་མང་ཚོགས་རྣམས་ལ་རྒྱ་ནག་དམར་ཤོག་ཚོགས་པའི་བཀའ་གང་ཡིན་རུང་བརྩི་བཀུར་དང་གུས་བརྩི་བྱེད་དགོས་པའི་བརྡ་བཏང་བ་ཞིག་ཡིན་པ་རྒྱ་ནག་གི་སྲིད་བྱུས་ཉམས་ཞིབ་པ་དང་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།
ད་ཆོས་བརྒྱུད་བཤད་སྒང་ནས་རེ་བ་འདོན་ཡ་དེ་ཨ་ནི་ད་རྡོག་རྡོག་བྱས་ན་ཨ་ནི་ཆོས་ལུགས་ཀྱི་མི་སྣ་དང་ད་ཆོས་ལུགས་ཀྱི་ཚོགས་སྡེ་ཚང་མ་གི་ཨ་ནི་གུང་ཁྲན་ཏང་སྐད་ཆ་ཉན་དགོས་གུང་ཁྲན་ཏང་བཀའ་དྲིན་ཤེས་དགོས་ཨ་ནི་གུང་ཁྲན་ཏང་ལ་ངོ་རྒོལ་མ་བྱེད་གུང་ཁྲན་ཏང་གི་བཀའ་ཅི་གསུང་སྒྲུབ་དགོས་ཟེར་ཡ་དེ་རེད། རྒྱ་ནག་གཞུང་གིས་ཧོང་ཀོང་ནང་གི་རང་དབང་ཉམས་རྒུད་དུ་གཏོང་བཞིན་པར་བརྟེན་ནས་ཐེ་ཝན་ནང་དུ་ཡོད་པའི་ཧོང་ཀོང་བ་ཚོས་ཐེ་ཝན་གཞུང་འཛིན་དམངས་གཙོ་ཡར་རྒྱས་ཚོགས་པར་མཐའ་གཅིག་ཏུ་རྒྱབ་སྐྱོར་ཡོད་པ་རེད་འདུག། དེ་ཡང་ཐེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འོས་བསྡུ་ཆེན་མོ་དུས་ཚོད་སླེབས་ལ་ཉེ་བ་ལྟར་ཐེ་ཝན་ནང་དུ་ཧོང་ཀོང་བ་གཞིས་ཆགས་མཁན་མང་པོ་ཡོད་པ་ཚོས་ཧོང་ཀོང་ནང་དུ་དམངས་ཀྱི་རང་དབང་ཉམས་རྒུད་དུ་འགྲོ་བའི་གནས་སྟངས་མིག་མཐོང་བྱུང་སྟེ་ཧོང་ཀོང་བ་མི་མང་དེ་དག་གིས་ཐེ་ཝན་གཞུང་འཛིན་དམངས་གཙོ་ཡར་རྒྱས་ཚོགས་པར་རྒྱབ་སྐྱོར་བྱེད་བཞིན་པ་རེད་འདུག།
ཨ་རིའི་མཚོ་དམག་ཆུ་སྲིན་གྱི་ལས་བྱེད་པ་ཝོན་ཧང་ངམ Thomas Zhao ཟེར་བ་ཞིག་གིས་ཨ་རིའི་གསང་བའི་དམག་དོན་གནས་ཚུལ་གྱི་པར་རིས་ཁག་ཅིག་རྒྱ་ནག་གི་གསང་བའི་ལས་བྱེད་པ་གཅིག་གི་ལག་ནས་ཨ་སྒོར་ཁྲི་གཅིག་དང་ལྔ་སྟོང་ལྷག་བླངས་ནས་མཁོ་སྤྲོད་བྱས་ཡོད་པའི་ནག་ཉེས་ར་འཕྲོད་བྱུང་སྟེ་ཟླ་བ་དང་པོའི་ཚེས་བརྒྱད་རེས་གཟའ་ཟླ་བའི་ཉིན Thomas Zhao ལ་ཟླ་བ་ཉི་ཤུ་རྩ་བདུན་རིང་བཙོན་འཇུག་ཁྲིམས་ཐག་བཅད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན།